གསན་མཁན་རྣམས་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི Asia རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་དྲུག་པ་ཆུ་སྟོད་ཟླ་བའི་ཚེས་པ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་དྲུག་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་ཚུགས་ཞུ་གི་ཡོད། ལས་རིམ་དེ་བཞིན་དབྱངས་སྒྲོལ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ངོས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་བ་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་ཁུལ་ལ་གནས་བཞུགས་བོད་མི་རྣམས་ལ། ཐུགས་བརྩེ་བ་ཆེན་པོའི་སྒོ་ནས་ད་རིང་མཇལ་ཁ་བསྩལ་གནང་མཛད་སྐབས་བོད་མི་རྣམས་ཀྱིས་བོད་ཡིག་ངེས་པར་དུ་སློབ་སྦྱོང་གནང་དགོས་གལ་ཆེ་བའི་སྐོར་བཀའ་སློབ་བསྩལ་གནང་མཛད་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་མཁས་བཙུན་བཟང་གསུམ་ལྡན་པའི་སེར་བྱེས་ཏྲེ་ཧོར་དགེ་བཤེས་ལྷ་རམས་པ་འཆི་མེད་ཚེ་རིང་ལགས་དགོངས་པ་རྫོགས་ཏེ་ཉིན་བཞིའི་རིང་ཐུགས་དམ་བཞུགས་ནས་ཐུགས་དམ་གྲོལ་བའི་རྗེས་སུ་སྐུ་གདུང་ཞུགས་འབུལ་གནང་རྒྱུ་ཡིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ན་གཞོན་ཚོར་བོད་པའི་རོལ་དབྱངས་ཟུར་ཁྲིད་གནང་བ་བརྒྱུད་ནས་བོད་ཀྱི་རིག་གཞུང་གཅེས་འཛིན་ཇི་ལྟར་གནང་ཐུབ་མིན་སོགས་ཀྱི་སྐོར། གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེའི་རྗེས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་ཁུལ་ལ་གནས་བཞུགས་བོད་མི་རྣམས་ལ་མཇལ་ཁ་སྩལ་གནང་མཛད་སྐབས་བོད་མི་རྣམས་ཀྱིས་བོད་ཡིག་ངེས་པར་དུ་སློབ་སྦྱོང་གནང་དགོས་གལ་ཆེ་བའི་སྐོར་བཀའ་སློབ་སྩལ་གནང་མཛད་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་ས་གནས་ནས། འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་འབྱོར་བྱུང་བ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དྭགས་ས་གནས་སུ་དུས་ནམ་ཞིག་ཞབས་སོར་འཁོད་ཚེ་ས་གནས་སུ་གནས་སྡོད་ཀྱི་བོད་མི་རྣམས་ལ་ལོགས་སུ་བཀའ་སློབ་བསྩལ་སྲོལ་ཡོད་པ་བཞིན་དེ་རིང་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་དྲུག་ཉིན་གོང་ས་མཆོག་ལ་དྭགས་བོད་ཁྱིམ་གཡུ་ལོ་བཀོད་ལ་ཞབས་སོར་འཁོད་སྐབས་བོད་མི་རྣམས་ལ་བཀའ་སློབ་བསྩལ་བའི་ནང། དེང་སང་འཛམ་གླིང་ནང་ནང་ཆོས་འགྲེལ་བཤད་དེ་བོད་ཡིག་བརྒྱུད་རྒྱག་ཐུབ་ཀྱི་ཡོད་དུས་བོད་རིགས་གཞོན་སྐྱེས་ཀུན་ལ་བོད་ཡིག་སློབ་སྦྱོང་བྱེད་དགོས་རྒྱུའི་འོས་འགན་ཡོད་ཅེས་བཀའ་སློབ་བསྩལ་སོང། ང་རང་ཚོ་བོད་པའི་སྐད་ཡིག་ནི་གལ་ཆེན་པོ་ཞིག་རེད་བཤད། དེ་རིང་ཁ་སང་གཅིག་གི་ནང་པའི་ལྟ་གྲུབ་ཀྱི་ཐོག་ལ་འགྲེལ་བཤད་རྒྱག་ཡག་གི་སྐད་ཡག་ཤོས་དེ་བོད་སྐད་རེད་ཤག་བྱས་ཙང་དེ་ཁྱེད་རང་ཚོ་སློབ་ཕྲུག་ཚ་བོ་ལོག་གིས་དོ་སྣང་བྱས་བོད་པའི་སྐད་ཡིག་དེ་ཞིབ་གལ་ཆེན་པོ་རེད་ཤག། ད་བོད་པའི་སྐད་ཡིག་དེ་སྔ་ཡོད་བསྡད་པའི་བཀའ་འགྱུར་བསྟན་འགྱུར་ནང་གི་སྐད་ཡིག་དེ་མ་འདངས་བྱེད་ཀྱི་ད་དེ་རིང་ཁ་སང་ཚན་རིག་གི་སྐོར་ལ་ཡང་མིང་ཚིག་གསར་པ་དེ་འདྲ་ཡོང་གི་ཡོད་རེད་དེ་ཚོའི་གྲས་ང་རང་ཚོས་ཡང་སྣོན་པ་རྒྱག་གི་རྒྱག་གི་བྱས་ནས་བྱེད་ཀྱི་ཡིན་ན་ཕན་ཐོགས་ཡོང་གི་རེད། ཨ་ནི་མདོ་དོན་སྙིང་པོ་ང་རང་ཚོ་བོད་པ་ཅེས་དངོས་གནས་དྲང་གནས་ཀྱི།

ང་རང་ཚོ་སངས་རྒྱས་པའི་གཞུང་སྤྱི་དང་ལྷག་པར་དཔལ་ནཱ་ལེནྡྲའི་ཆོས་བརྒྱུད་འཛིན་མཁན་ཚོས་ཨེ་ནི་དཔྱད་པ་བྱེད་ཡ་དེ་བཅོམ་ལྡན་འདས་ཀྱི་བཀའ་ལ་ཡིན་ནའི་དཔྱད་པ་བྱེད་ཡ་བྱེད་ཀྱི། ཁོ་ཡོང་དུས་ཙམ་ནས་ཁོ་རིགས་པའི་བརྡར་ཤ་བྱེད་ཡ་དེ་ཞེ་པོ་ཅིག་གི་སྤུས་དག་པོ་རེད་ཤག།

དོ་སྣང་བྱས་ཟེར་ལབ་དུས་དད་པ་བྱས་ལ་སྐྱབས་སུ་མཆི་ཟེར་ཡག་དེ་གལ་ཆེན་པོ་ཅིག་མ་རེད། སློབ་སྦྱོང་བྱེད་པ་ནི་དཔེ་གལ་ཆེན་པོ་རེད། ཐེངས་འདིའི་བཀའ་ཆོས་སུ་བཅར་མཁན་བསོད་ནམས་གླིང་བོད་མི་གཞིས་ཆགས་ཀྱི་བོད་མི་ལོ་ན་རྒན་པ་ཁག་ཅིག་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་མཇལ་རྒྱུ་བྱུང་བའི་ཚོར་བ་ག་འདྲ་བྱུང་མིན་ཐད་བཀའ་འདྲི་ཞུས་པ་དག་གསན་གནང་ཡོང་བ་ཞུ། ཐོག་མར་ལ་དྭགས་བསོད་ནམས་གླིང་བརྒྱ་ཤོག་དང་པོ་ནས་ཡིན་པ་ཚེ་རིང་ལྷ་མོ་ལགས་ཀྱིས། སྐྱབས་སུ་མཆི་ཟེར་ལབ་སྐྱབས་མགོན་ཆེན་པོ་མཆོག

དེ་རིང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དྭགས་བོད་ཁྱིམ་གཡུ་ལོ་བཀོད་དུ་ཞབས་སོར་འཁོད་སྐབས་སྐུ་ཡི་བླ་གཟའ་འམ་ལྷག་དཀར་ཡང་འཁེལ་གྱི་ཡོད་པས་བསོད་ནམས་གླིང་བོད་མི་གཞིས་སྤྱི་ལས་ཁུངས་ཀྱི་འགན་འཁུར་འོག་ཉིན་གང་ལྷག་དཀར་ཡང་སྲུང་བརྩི་ཞུས་གནང་སོང་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གི་དཔོན་རིགས་ཚོས་བོད་མི་དང་ཤར་ཏུར་ཀིས་ཐན་གྱི་ཡུ་གུར་མི་རིགས་ཀྱི་ཆོས་དད་རང་དབང་ལ་རྩིས་མེད་རྡོག་རོལ་ཚབས་ཆེ་བཏང་སྟེ་ཆོས་ཕྱོགས་ཀྱི་གནས་ཆེན་ཁག་ལ་ཡུལ་སྐོར་སྤྲོ་འཆམ་པ་མང་བ་བཏང་སྟེ་རང་གི་དྲིལ་བསྒྲགས་བྱས་པ་དང་དུས་མཚུངས་བོད་མི་དང་ཡུ་གུར་མི་རིགས་ཚོར་ཆོས་ཕྱོགས་ཀྱི་བྱེད་སྒོ་སྤེལ་རྒྱུར་དམ་དྲག་བྱེད་བཞིན་འདུག་དེ་ཡང། Tibet's Right Collective། ཞེས་རྒྱ་གར་གྱི་རྒྱལ་ས་ལྡི་ལི་ན་རྟེན་གཞི་གནང་བ་དེས་ཕྱི་ཚེས་ཉི་ཤུ་ལྔ་ཉིན་གནས་ཚུལ་སྤེལ་དོན་ལྟར་ན་རྒྱ་ནག་གཞུང་གིས་བོད་མི་དང་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་མི་རིགས་ཀྱི་ཆོས་དད་རང་དབང་ལ་བརྩི་མེད་རྡོག་རོལ་གཏོང་བཞིན་པ་དང་རང་གི་དྲིལ་བསྒྲགས་ཆེད་དུ་ཤར་ཏུར་ཀི་སི་ཐན་ནང་དང་བོད་ནང་གི་གནས་ཆེན་ཁག་སོགས་བེད་སྤྱོད་གཏོང་གི་ཡོད་ཅིང་དཔེར་ན། ཤར་ཏུར་ཀི་སི་ཐན་གྱི་ཨིད་ཁཱ་ཞེས་པའི་ཕྱག་འཚལ་ཁང་འདི་ནི་ཡུ་གུར་ཁ་ཆེའི་མི་རིགས་རྣམས་ཀྱི་ཆོས་བྱེད་སའི་ཕྱག་འཚལ་ཁང་གལ་ཆེ་ཞིག་ཡིན་པ་དང། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་བཟུང་རྒྱ་ནག་གཞུང་གིས་ས་གནས་དེའི་ཆོས་ཕྱོགས་དང་རིག་གཞུང་ཐོག་དྲག་གནོན་བྱེད་རྒྱུའི་ལས་འགུལ་སྤེལ་སྐབས་ཕྱག་འཚལ་ཁང་དེ་སྒོ་བརྒྱབ་ཡོད་པ་རེད། ཡུ་གུར་གྱི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་ལྟར་ན། ཤར་ཏུར་ཀི་སི་ཐན་ནང་གི་ཁ་ཆེའི་ཕྱག་འཚལ་ཁང་ཆིག་ཁྲི་དྲུག་སྟོང་ལྷག་ཙམ་མམ་ཡང་ན་བརྒྱ་ཆ་དྲུག་ཅུ་རེ་ལྔ་ལྷག་ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ནས་བཟུང་སྒོ་བརྒྱབ་ཟིན་པ་དང་དེ་མིན་གཏོར་བཤིག་བཏང་སྐོར་གསུངས་འདུག། ཡིན་ནའི་ད་ཆ་རྒྱ་ནག་གཞུང་གིས་རིག་གཞུང་གི་ཤུལ་ལུས་དེ་དག་སྲུང་སྐྱོབ་བྱས་ཚུལ་ཡུལ་དེའི་ནང་ཡུལ་སྐོར་སྤྲོ་འཆམ་པ་དར་སྤེལ་གཏོང་ཐབས་བྱེད་བཞིན་འདུག་བོད་ནང་ལ་ཡང་གོང་དང་མཚུངས་པའི་བྱེད་སྒོ་སྤེལ་གྱི་ཡོད་ཅིང་དཔེར་ན་རྒྱ་ནག་གཞུང་གི་དཔོན་རིགས་ཚོས་བླ་རུང་སྒར་དང་བོད་ཀྱི་རྒྱལ་ས་ལྷ་སར་ཡོད་པའི་ཇོ་ཁང་ནང་བོད་མི་གནས་མཇལ་ཕེབས་མཁན་ཚོ་ལས་རྒྱ་མིའི་ཡུལ་སྐོར་སྤྲོ་འཆམ་པ་གཏོང་རྒྱུར་དགའ་མོས་ཆེ་བ་བྱས་ནས་བོད་མིའི་ཆོས་དད་རང་དབང་ལ་བརྩི་མེད་གཏོང་བཞིན་འདུག། ད་ཆ་ལྷ་སའི་ཇོ་ཁང་ནང་ལ་གནས་མཇལ་འགྲོ་མཁན་བོད་མི་དང་ཡུལ་སྐོར་སྤྲོ་འཆམ་པ་བསྐྱོད་རྒྱུར་དུས་ཚོད་ཁག་ཁག་བཟོས་ནས་ཕལ་ཆེ་བ་རྒྱ་རིགས་ཡིན་པའི་ཡུལ་སྐོར་སྤྲོ་འཆམ་པ་ཚོ་ཇོ་ཁང་ནང་བསྐྱོད་རྒྱུར་དུས་ཚོད་རིང་དུ་བཏང་བ་དང་བོད་མི་གནས་མཇལ་བ་ཚོར་དུས་ཚོད་ཐུང་དུ་བཏང་བ་དེས་བོད་མིའི་སྤྱི་ཚོགས་ལ་ཤུགས་རྐྱེན་གཏིང་ཟབ་ཐེབས་བཞིན་པ་དང་བོད་ཀྱི་རྩ་ཆེའི་གནས་དེ་དག་ལ་ཡང་གནོད་སྐྱོན་ཚབས་ཆེ་བཟོ་བཞིན་འདུག་དེ་ཡིས་མ་ཟད་ཡུལ་སྐོར་སྤྲོ་འཆམ་པ་ཚོ་འགྲོ་ས། མཛེས་སྡུག་ལྡན་པའི་གནས་ཆེན་དེ་དག་གི་རྒྱབ་ལ་རྒྱ་ནག་གཞུང་གིས་བོད་མི་རྣམས་རྒྱ་མི་རིགས་ལ་བསྒྱུར་ཐབས་བྱེད་མུས་དང་བོད་ཀྱི་ཆོས་དང་རིག་གཞུང་སོགས་རྒྱུན་སྲོལ་ཁག་དང་གནས་ཆེན་ཁག་ཡུལ་སྐོར་སྤྲོ་འཆམ་པ་འགུག་ཐབས་བྱ་རྒྱུར་འགྱུར་ཉེན་ཡོད་པ་སོགས་ཀྱི་གནས་ཚུལ་འདུག། ཡང། རྒྱ་ནག་གཞུང་གིས་ཆིང་གང་ཡུལ་དེའི་ཕྱི་སྲིད་བློན་ཆེན་གྱི་གོ་གནས་ནས་གནས་དབྱུང་བཏང་བའི་རྗེས་སུ་གསལ་བཤད་གང་ཡང་མ་བྱས་པར་ཁོ་པའི་མིང་རྒྱ་ནག་གི་ཕྱི་སྲིད་ལས་ཁང་གི་དྲ་རྒྱའི་ནང་ནས་ཀྱང་ད་རིང་ནག་བསུབ་བཏང་འདུག། ཆིང་གང་ཟླ་བ་གཅིག་ལྷག་ཙམ་རིང་གར་སོང་ཆ་མེད་དུ་གྱུར་བའི་རྗེས་སུ་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་ལྔ་དེ་རེས་གཟའ་མིག་དམར་ཉིན་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱིས་ཁོ་པ་རྒྱ་ནག་གི་ཕྱི་སྲིད་བློན་ཆེན་གྱི་གོ་གནས་ནས་གནས་དབྱུང་བཏང་བ་དང་དེ་ནི་ཁོ་པས་རྒྱ་ནག་གི་ཕྱི་སྲིད་བློན་ཆེན་གྱི་ལས་འགན་འཁུར་ནས་ཉིན་གྲངས་ཉིས་བརྒྱ་བདུན་ལས་འགྲོ་གི་མེད་པ་རེད། ཡང་འདི་ནི་དེ་སྔོན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཡིད་ཆེས་བློས་འགེལ་ཆེན་པོ་བྱེད་ས་དང་ཨ་མི་རི་ཀའི་ནང་རྒྱ་ནག་གི་གཞུང་ཚབ་བྱེད་མྱོང་ཡོད་པ་ཆིང་གང་ལ་སྲིད་འཛིན་ཞི་ཅིན་ཕིང་གིས་དགའ་མོས་བྱེད་ཀྱི་མེད་པའི་ཚོད་དཔག་མང་པོ་བྱས་པའི་རྗེས་སུ་བྱུང་བ་ཞིག་ཡིན་འདུག་ད་རིང་རེས་གཟའ་ལྷག་པའི་སྔ་དྲོ་ནས་བཟུང་རང་ལོ་ལྔ་བཅུ་ང་བདུན་ལ་སླེབས་པའི་ཆིང་གང་གི་མིང་ཡང་རྒྱ་ནག་གི་ཕྱི་སྲིད་ལས་ཁང་གི་དྲ་རྒྱ་ནས་ནག་བསུབ་བཏང་ཡོད་ཅིང། རྒྱ་ནག་གི་ཕྱི་སྲིད་ལས་ཁང་གི་དྲ་རྒྱའི་ཐོག་ཆིང་གང་སྐོར་གནས་ཚུལ་འཚོལ་ཞིབ་བྱེད་སྐབས་མིང་དེ་མེད་སྐོར་དང་ཡང་ན་ནག་བསུབ་བཏང་ཟིན་པའི་ཡ་ལན་སྤྲོད་ཀྱི་ཡོད་འདུག་ཡིན་ནའི་ཆིང་གང་གི་མིང་དེ་བཞིན་རྒྱ་ནག་གི་གཞུང་འབྲེལ་གྱི་དྲ་རྒྱ་གཞན་ཁག་གི་ནང་མཐོང་རྒྱུ་ཡོད་ཅིང་དཔེར་ན་རྒྱ་ནག་གི་རྒྱལ་སྲིད་སྤྱི་ཁྱབ་ལས་ཁང་དང་རྒྱ་ནག་གི་ཚོང་འབྲེལ་ལས་ཁང་དེ་བཞིན་རྒྱ་ནག་གཞུང་འབྲེལ་གྱི་གསར་ལམ་ཁག་ལ་ཡང་མཐོང་རྒྱུ་ཡོད་འདུག། ཅིན་ཀང་གར་སོང་ཆ་མེད་དུ་གྱུར་བའི་བདུན་ཕྲག་ཁ་ཤས་རྗེས་སུ་རྒྱ་ནག་གི་ཕྱི་སྲིད་ལས་ཁང་ལ་ཁོ་པའི་སྐོར་གནད་དྲི་ཡང་ཡང་བྱེད་མིན་ལ་མ་ལྟོས་པར་ཐོག་མར་ཁོ་པ་གཟུགས་གཞི་བདེ་པོ་མེད་པའི་རྒྱུ་མཚན་དྲངས་པ་ཙམ་ལས་གནས་ཚུལ་གསར་པ་གང་ཡང་བཤད་མེད་པ་རེད་ལ། རྒྱ་ནག་གཞུང་འབྲེལ་གྱི་གསར་ལམ་ཁག་གིས་ཀྱང་ཅིན་ཀང་གནས་དབྱུང་གཏོང་དགོས་པ་སོགས་ཀྱི་རྒྱུ་མཚན་གསལ་བཤད་བྱས་མེད་པ་རེད། ཡིན་ནའི། Asia Society Policy Institute ཞེས་པའི་ཉམས་ཞིབ་ཁང་ནང་གི་རྒྱ་ནག་ཐོག་དབྱེ་ཞིབ་གནང་མཁན Neil Thomas ལགས་ཀྱིས་ཅིན་ཀང་གནས་དབྱུང་བཏང་བ་དེ་ནི་དོན་དངོས་སུ་ཆབ་སྲིད་ཀྱི་གཙང་སེལ་བཟོས་པ་ཞིག་ཡིན་པའི་ར་སྤྲོད་དཔང་རྟགས་མང་པོ་ཐོན་བཞིན་ཡོད་སྐོར་ཁོང་གིས་སྤྱི་ཚོགས་དྲ་རྒྱ Twitter བརྒྱུད་ནས་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ་འདུག། ཡང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་གིས་ཀྲོང་ཀའི་ནང་ཨ་རིའི་གཞུང་ཚབ་གསར་པ་ཞིག་དབུ་འབྱེད་གནང་སྐབས་རྒྱ་ནག་གཞུང་ནས་ལྷོ་ཞི་བདེ་རྒྱ་མཚོའི་ཁུལ་གྱི་ཡུལ་གྲུ་ཁག་ནང་ཇག་བཅོམ་ལང་ཤོར་གྱི་མ་རྩ་བཙུགས་པའི་ཉེན་ཁ་ཁག་གི་སྐོར་སྔོན་བརྡ་བཏང་གནང་འདུག་རྒྱ་ནག་གཞུང་གིས་ཞི་བདེ་རྒྱ་མཚོའི་མངའ་ཁུལ་ལ་ཤུགས་རྐྱེན་ཇེ་ཆེར་གཏོང་ཐབས་ལ་ཨ་མི་རི་ཀས་ཁ་གཏད་གཅོག་ཕྱིར་དང་ཁུལ་དེར་ཨ་རིའི་ཤུགས་རྐྱེན་ཆེ་རུ་གཏོང་ཐབས་སོགས་ཀྱི་དོན་དུ་ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐི་ནི་སྦིལ་ཀིན་མཆོག་ད་རིང་ཀྲོང་ཀའི་རྒྱལ་ས་ནུའུ་ཁུ་ཨ་ལོ་བྷ་ཞེས་པར་མཁའ་ལམ་བརྒྱུད་ནས་ཕེབས་འབྱོར་བྱུང་སྐབས་ཁོང་གིས་ང་ཚོ་ནི་ཞི་བདེ་རྒྱ་མཚོའི་ཁུལ་གྱི་རྒྱལ་ཁབ་ཅིག་ཡིན་ཞེས་དང་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་མི་མང་རྣམས་ཀྱིས་གནམ་གཤིས་འགྱུར་ལྡོག་འགྲོ་བཞིན་པ་དང། ཁྲིམས་འགལ་སྒོ་ནས་ཉ་འཛིན་གྱི་ལས་དོན་སོགས་ལ་སེམས་འཚབ་ཡོད་པ་ཁག་ཨ་རིས་གསལ་པོ་ཤེས་རྟོགས་ཡོད་སྐོར་གསུངས་པ་དང་སྦྲགས་རྒྱ་ནག་གཞུང་གིས་ཡུལ་དེར་རོགས་རམ་བྱས་པ་དང་ཡུལ་དེའི་ནང་མ་རྩ་བཙུགས་པ་ཁག་གི་མཉམ་དུ་རྒྱ་ནག་རང་ཉིད་ཀྱི་ཁེ་ཕན་སྒྲུབ་ཐབས་བྱེད་ཀྱི་ཡོད་ལུགས་སྔོན་བརྡ་བཏང་གནང་འདུག་ཁོང་གིས་རྒྱ་ནག་གཞུང་ནས་མངའ་ཁུལ་དེའི་རྒྱལ་ཁབ་ཁག་ནང་བྱེད་སྒོ་སྤེལ་གྱི་ཡོད་པ་མཁྱེན་རྟོགས་ཡོད་པ་དང། དཀའ་རྙོག་ཅན་གྱི་སྤྱོད་ཚུལ་ཡང་ཇེ་མང་དུ་སྤེལ་གྱི་ཡོད་པ་དང་ཡུལ་གྲུ་དེ་ཚོའི་ནང་རྒྱ་ནག་གི་ཧམ་ཟས་ཅན་གྱི་དཔལ་འབྱོར་གྱི་བྱེད་སྒོ་སྤེལ་གྱི་ཡོད་པ་དང་མ་རྩ་བཙུགས་པ་དེ་དག་ཀྱང་དོན་དངོས་སུ་འཛིན་སྐྱོང་ཡག་པོ་བྱ་རྒྱུར་སྣང་ཆུང་བཏང་བ་དང་ལྐོག་ཟ་རུལ་སུངས་དར་འཕེལ་གཏོང་ཐབས་བྱེད་ཀྱི་ཡོད་སྐོར་གསུངས་འདུག། འདི་ལོའི་མགོ་སྟོད་ལ་མཱེ་ཀྲོ་ནེ་ཤི་ཡའི་སྐབས་དེའི་འགོ་ཁྲིད David Panuelo ལགས་ཀྱིས་རྒྱ་ནག་གཞུང་ནས་ཡུལ་དེ་ནང་སུན་གཙེར་བརྡབ་གསིག་བཏང་བ་དང་གསང་མྱུལ་བྱེད་ཀྱི་ཡོད་པ་དེ་བཞིན་ཁོང་གི་བཀའ་ཤག་གི་ཚོགས་མི་རྣམས་ལ་ལྐོག་རྔན་སྤྲོད་ཀྱི་ཡོད་སྐོར་ཡོངས་གྲགས་སུ་ནག་ཉེས་སྐྱོན་འཛུགས་གནང་འདུག་བུ་ལོན་ཆེན་པོ་ཟུག་པའི་ཀྲོང་ཀར་རྒྱ་ནག་གིས་དཔལ་འབྱོར་ཐོག་ནས་གནོད་ཤུགས་ཆེན་པོ་སྤྲོད་བཞིན་པ་དང་ད་ཆ་མཚོ་གླིང་རྒྱལ་ཁབ་དེས་རྒྱ་ནག་ལ་ཨ་སྒོར་ས་ཡ་བརྒྱ་དང་སུམ་ཅུ་བུ་ལོན་འཇལ་དགོས་ཀྱི་ཡོད་པ་དང་ད་དུང་ཡང་བུ་ལོན་དེ་ལོ་རྗེས་མར་དེ་ལས་མང་བ་ཆགས་རྒྱུ་ཡིན་པའི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ན་གཞོན་རྣམས་ལ་བོད་པའི་རོལ་དབྱངས་ཟུར་ཁྲིད་གནང་བ་བརྒྱུད་རིག་གཞུང་གཅེས་འཛིན་ཇི་ལྟར་གནང་ཐུབ་མིན་སོགས་པའི་བོད་ཀྱི་རོལ་གཞས་མི་ཉམས་རྒྱུན་འཛིན་ཡོང་ཐབས་སུ་བཙན་བྱོལ་ནང་ལོ་ངོ་དྲུག་ཅུ་གོང་ཆེད་འཛུགས་གནང་བའི་བོད་གཞུང་ཟློས་གར་ཚོགས་པས་ད་ཕན་འགན་འཁུར་ཇི་ཙམ་བཞེས་ཐུབ་ཡོད་མེད་སོགས་ཀྱི་སྐོར་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པའི་ལེ་ཚན་གྱི་སྨད་ཆ་དེ་གསན་རོགས་གནང། ཤེས་ཡོན་སློབ་གསོའི་ལེ་ཚན་གསན་མཁན་རྣམ་པ་ཚོར་རིག་ལྡན་སྒྲོལ་མས་འཚམས་འདྲི་ཞུ་གི་ཡིན། བདུན་ཕྲག་སྔོན་མ་བསོད་ནམས་བཀྲ་ཤིས་ལགས་ཡང་ན་མཚན་གཞན་ཡོངས་གྲགས་ཨ་ཇོ་ཌེ་ནི་ལགས་ལ་བཅར་འདྲི་ཞུས་པའི་ལེ་ཚན་དང་པོ་དེ་སྙན་སྒྲོན་ཞུས་པ་ཡིན། ད་རིང་མུ་མཐུད་གསན་མཁན་རྣམ་པ་ཚོར་ཨ་ཇོ་ཌེ་ནི་ལགས་སུ་སྙན་སྒྲོན་ཞུ་བའི་ཁྲོད་ནས། ཟིང་རེད། ད་དེང་སང་གི་དུས་ཚོད་དེ་ལ་ཡང་བོད་པ་ཕྱི་རྒྱལ་གྱི་ཡུལ་ཁག་མང་པོ་གཅིག་གི་ནང་ལ་ཡང་ཁ་བཀྲམ་བྱས་སླེབས་ཡོད་པ་དང་དེ་སྔོན་གཅིག་ད་བཙན་བྱོལ་ནང་ལ་ཡོད་པ་རེད་བོད་ནང་ལོགས་ལ་ད་བོད་མི་མང་བ་དེ་ཕ་གིར་ཡོད་དུས་ཕ་གིར་ཚང་མ་རུག་རུག་བྱས་ནས་བཞུགས་ཡོད་རེད་བོད་པའི་སྤུ་གུ་ལ་ཡང་སོ་སོའི་ཆོས་དང་རིག་གཞུང་གླུ་གར་སྐད་ཡིག་དེ་ཚོ་རུག་རུག་བྱས་བྱས་བསྡད་དུས་ཚང་མ་རང་བཞིན་གྱིས་བསླབ་མ་དགོས་ལ་ཡང་ཤེས་འགྲོ་གི་ཡོད་རེད་ཁ་ཐོར་ལ་གནས་པའི་སྐབས་དུས་མི་རིགས་མང་པོ་ཅིག་མཉམ་དུ་འདྲེས་བྱས་བསྡད་དུས་ད་སྤུ་གུ་ལ་ཡང་སོ་སོའི་རིག་གཞུང་ཤེས་རྒྱུ་ལ་ཡང་ལྗགས་བརྡབ་བྱེད་ཡས་དེ་ཏོག་ཙ་ཁག་པོ་ཆགས་ཀྱི་ཡོད་དུས་ད་དེང་སང་དུས་ཚོད་དེ་ལ་ཕར་ལྟ་དུས་ཕ་མ་མང་པོ་ཅིག་གིས་སྤུ་གུ་བོད་པའི་སྒྲ་སྙན་དང་གཞས་དང་དེ་འདྲས་ཟུར་ཁྲིད་ལ་སོགས་པ་ཡང་སྤྱི་མཐུན་ཚོགས་པ་ཡོད་ས་དེ་ཚོ་ལ་ཡང་གཟའ་མཇུག་བོད་པའི་བསླབ་གྲྭ་ལ་ཡང་དུས་དུས་ལ་ཡང་བོད་པའི་མཛད་སྒོ་དང་དུས་ཆེན་དེ་འདྲའི་གི་སྐབས་ལ་ཡང་སྤུ་གུས་འཁྲབ་གཞས་འཁྲབ་སྟོན་དེ་འདྲས་བསླབ་གནང་ཡག་ཐོག་ལ་ཡང་ཤུགས་སྐྱོན་གྱི་ཡོད་པའི་བཟོ་འདྲ་ཅིག་ད་དེ་འདྲའི་མཐོང་ཚུལ་ཅིག་ཡོང་གི་འདུག་བྱས་ཙང་བོད་པའི་རིག་གཞུང་དེ་ཉར་ཚགས་བྱེད་ཡག་ལ་ཡང་གཞོན་སྐྱེས་སྤུ་གུ་ཚོ་ལ་བོད་པའི་གླུ་གཞས་དང་གླུ་གར།

ང་ཚོས་གླུ་གཞས་ཀྱི་མྱུར་སྐྱོབ་བྱས་དང་བསླབ་གྲྭ་བཙུགས་དགོས་འདུག་དེའང་ང་དང་ང་རང་ཚོའི་ཡ་གིའི་བཀའ་བློན་སྦུག་ལ་ཡང་བཞུགས་པའི་མི་རབས་རྒན་པ་འདི་བོས་ནས་དེ་འབྲེལ་གྱི་ཤེས་བྱ་ཡོད་དེ་ཨ་ནི་ཁ་ཤས་ཅིག་དང་ད་སྔ་མོའི་ལྷ་སའི་ནང་མའི་རོལ་དབྱངས་ཐོག་ལ་མཁས་པ་དང་འོ་ད་མི་སྣ་དེ་འདྲས་ཡ་གིར་ཕེབས་ནས་ལྔ་བཅུ་ང་དགུ་ཕྱི་ཟླ་བརྒྱད་པའི་ཚེས་བཅུ་གཅིག་ལ་ཡ་གིར་བོད་གཞུང་ཟློས་གར་ཚོགས་པ་བཙུགས་པའི་ད་ཚེས་གྲངས་འདྲ་བོ་ཅིག་ཡིན་པ་འདྲ། དལ་ཡ། ང་དང་ང་རང་ཚོ་གི་གྲགས་ཅན་མི་སྣ་འདི་འདྲ་ཁ་ཤས་ལྷག་བསྡད་ཡོད་དུས་ཨ་ནི་གཅིག་གིས་ཨ་ནི་དེ་ལ་ཡང་དེ་དབུ་ཁྲིད་འདྲ་བོ་ཅིག་གནང་བྱས་ནས་ཕག་ཨེ་ན་བྲག་ཁ་ཚང་མ་རུག་རུག་བྱས་ཨ་ནི་དེ་ལ་ཡང་ད་དུང་སྐུ་མདུན་བཀའ་ཡིན་པ་སོང་ཙང་ཨ་ནི་ཁོང་ཚོ་ཚང་མ་རུག་རུག་བྱས་པའི་ཐོག་ནས་མཛད་སྒོ་འདྲ་བོ་ཆུང་ཆུང་འདྲ་ཞིག་བྱས་ཨ་ནི་དེ་ལ་ཡང་ནང་མ་བཀྲ་ལ་ཤིས་པ་གཞས་རྩེད་ཀྱི་ཐོག་ནས་ཚོགས་པ་དེ་དབུ་འབྱེད་གནང་འདུག་བ་ལོ་ཤས་ཀྱི་རྗེས་ལ་བཀའ་བློན་སྦུག་གི་མི་སྣ་རྡ་རམ་ས་ལ་ལ་ཡ་མར་སླེབས་བྱས་ནས་ཟློས་གར། ཚོགས་པ་ཀོ་ནིམ་ཧའོ་སིའི་སྡོད་གནས་ཅིག་གི་ས་ཆ་ཅིག་གི་སྒང་ལ་ཡང་འདི་འདྲ་ཆགས་ཡོད་པ་རེད། འདི་འདྲ་ཆགས་མ་ཐག་སྐུ་མདུན་གྱིས་ད་འདི་ཞེ་པོ་ཅིག་གལ་གནད་ཆེན་པོ་གི་ཐོག་ནས་ང་རང་ཚོའི་བཙན་བྱོལ་གྱི་ད་སྒྲིག་འཛུགས་ཆ་ཚང་མེད་པའི་སྐབས་སུ་ཚོགས་པ་འདི་གལ་ཆེ་དོན་ཆེ་གི་ཐོག་ནས་འདི་འདྲ་བཙུགས་གནང་ནས་འདི་འདྲ་ཞིག་རེད་ད་ག་ནང་བཞིན་ཡང་ད་བོད་གཞུང་སྨན་རྩིས་ཁང་འདི་ཡང་ལོ་ཤས་རྗེས་ལ་ཡང་ད་ག་རང་བྱུང་པ་རེད། བོད་ཀྱི་དཔེ་མཛོད་ཁང་དེ་དྲུག་ཅུ་རེ་གཅིག་རེ་གཉིས་ནང་ལ་དེ་འདྲ་བཙུགས་གནང་ནས་ཚོགས་པ་ཆེན་པོ་གསུམ་དེ་གིས་བོད་ཀྱི་རིག་གཞུང་ཐོག་ལ་ཡང་ཞེ་དྲག་གི་སྐུ་ལས་བསྐྱོན་ཡོད་རེད། རེད་ད་བཙན་བྱོལ་ནང་ལ་ཡང་བོད་གཞུང་ཟློས་གར་ཚོགས་པ་བཙུགས་གནང་ནས་བོད་མི་ནང་ཁུལ་བོད་པའི་རིག་གཞུང་དང་འབྲེལ་བའི་ཞེ་ན་སྦྱོང་བརྡར་གནང་ཡ་དང་ད་ག་ནང་བཞིན་ཨ་ནི་དེ་ཚོ་འཁྲབ་གནང་པའི་རྒྱུད། ཕྱིའི་རྒྱལ་ཁབ་ཁག་གི་ནང་ལ་བོད་ཀྱི་རིག་གཞུང་དང་བོད་ཀྱི་གནད་དོན་སྐོར་ཁྱབ་བསྒྲགས་གནང་ཡག་ལ་ཡག་ཐུགས་ཕན་གང་ཞིག་གསོས་གནང་ཡོད་ན། གཞུང་ཟློས་གར་བཙུགས་ནས་བྱས་ནས་ཨ་ནི་ད་བར་དུ་ནང་ལ་ང་རང་ཚོ་སྦྱང་ས་ཡོད་པ་ཕྱི་ལ་ཡང་ང་རང་ཚོ་གི་བཙན་བྱོལ་གྱི་འཐབ་རྩོད་དེ་གི་ཐོག་ལ་ཡང་ང་རང་ཚོ་གི་འཐབ་རྩོད་དེ་ཡོངས་གྲགས་ཀྱི་ཤེས་པ་བྱེད་ཡག་ལ།

གཞུང་གི་བཏང་ཡོད་མ་རེད་ས་ཕྱོགས་དེ་མང་ཆེ་ལ་ཨེ་ཟློས་གར་ཟུར་པ་རང་བཞིན་གི་དེ་འདྲས་ཡོད་བསྡད་པ་ཅིག་ལ་ཁོ་རང་ཚོ་གི་ད་གཟའ་སྤེན་པ་ཉི་མའི་གི་ཨེ་གུང་སེང་དུས་ཚོད་དེ་ཨེ་སྤྱི་ལ་ཡ་ཕན་ཡོང་བསམ་ནས་ཨེ་འདི་འདྲ་སློབ་ཁྲིད་གནང་བྱས་ནས་ཨེ་དེང་སང་ས་ཕྱོགས་ག་པར་ཕྱིན་པར་བྱས་ན་བོད་པའི་རོལ་དབྱངས་བོད་པའི་གི་གཞས་དང་ཞབས་བྲོ་ས་ཕྱོགས་ཁ་ཤས་ལ་ད་དེང་སང་བོད་པའི་ཨ་ཅི་ལྷ་མོ་མཐོང་ཡས་ཡོད་རེད་ལོ་ད་གའི་ནང་ལ་ཨ་ད་ང་ཀི Toronto ལ་ཡ་འདི་བ་འཚར་ལོངས་བྱས་ཡོད་དེ་ཚོ་ལ་ཡ་ཨེ་སློབ་ཁྲིད་གནང་བྱས་ནས་ཨེ་སྣང་སའི་གཞུང་འཁྲབ་གནང་ཡོད་པ་ད་དེའི་ནང་བསླབ་གནང་མཁན་དེ་བོད་གཞུང་འདོད་ག། ཟུར་པ་མང་པོས་ཀྱིས་དེ་ལ་ཡང་ཕྱག་རོགས་གནང་གི་འདུག་ད་ག་ནང་བཞིན་ཡང Toronto རང་ལ་ཡང་ཕལ་ཆེར་བལ་ཡུལ་ནས་ཡིན་པའི་ང་རའི་གོ་ཐོས་བྱས་ནས་ཁོང་ཚོ་མང་པོ་ཞིག་རུག་རུག་བྱས་ནས་ལྷ་མོ་ཚོགས་པ་ཞིག་བཙུགས་ཡོད་རེད། འདི་ཕྱར་གྲུ་མཉམ་འདེགས་ཀྱི་ཐོག་ནས་རྒན་པས་གིས་དབུ་ཁྲིད་གཞོན་པ་ཚོར་བསླབ་པའི་སྣང་སའི་གི་འཁྲབ་སྟོན་གྱི་ནང་ནས་མི་སྣ་གལ་ཆེན་དེ་ཚང་མ་འདི་བ་ལ་འཚར་ལོངས་བྱས་ནས་སྐྱེས་རྒྱུ། ཨ་ནི་པུའུ་ཞིན་ཞིས་བྱས་ད་གི་དེ་འདྲའི་འཁྲབ་གི་ཡོད་ར་པ་དེ་ཞི་བུ་ཟེར་གྱི་རེད་དེ་གང་དེ་ཨ་ད་ལྟ་ནིའུ་ཡོག་ནིའུ་ཇེར་ཟི་ལ་ཡ་ཨ་ནི་བལ་བོད་གཞུང་ཟློས་གར་ཚོགས་པ་ཟུར་པ་བྱས་ད་མི་གྲངས་ཉི་ཤུ་རྩ་གྲངས་ཤིག་འཛོམས་ནས་ཨ་ནི་ཆོས་རྒྱལ་ནོར་བཟང་གི་ཨ་ནི་གཞུང་རྒྱས་པ་ཞིག་འཁྲབ་དགོས་པ་ཡིན་ཙང་འོ་ད་དེ་འདྲའི་འཁྲབ་གནང་པར་བྱས་ན་ང་རའི་བསམ་པར་ད་དེ་བརྟན་བཞུགས་དངོས་གནས་ཁོ་རང་གི་ད་དེ་སྐུ་མདུན་གི་གསུངས་པ་དེ་ཨ་ནི་སོ་སོས་གི་ཀུན་སློང་ཡག་པོའི་ངང་ནས་བྱས་ནས་ཨ་ནི་དེ་ལ་ཡ་དཔལ་འབྱོར་ཅིག་མང་པོ་ཅིག་གི་དགོས་ཀི་ཡོད་ད་ཡིན་ན་དེ་ཚོ་སོ་སོས་ཐབས་ཤེས་བྱས་ནས། གཞུང་ནས་མར་སྤྲད་མ་དགོས་པར་སོ་སོ་སོ་གི་ལས་ཀ་དེ་འདྲས་ཅིག་བྱས་པར་བྱས་ན་སྐུ་མདུན་ཐུགས་སྤྲོ་པོ་ཡོང་གི་རེད་བསམ་ནས་འཁྲབ་གནང་གི་འདུག་ད་འདི་ང་ཚོའི་གཟི་བརྗིད་ཞེ་པོ་ཞིག་རེད་བསམ་གི་འདུག་བོད་གཞུང་ཟློས་གར་དེ་ལྔ་བཅུ་ང་དགུ་ནང་བཙུགས་དགོས་རྒྱུ་མཚན་དེ་ཨེ་འདྲས་འདྲ་པོ་ཞིག་འདུག་བ་ད་གྲུབ་འབྲས་རེད་ད་འདི་འདི་ནས་ཕྱི་ནས་དོན་ཡོང་གི་འདྲ་བོ།
མཐའ་མ་དེ་བཀའ་འདྲི་ཞུ་ཡས་དེ་ཨ་ཇོ་བསྟན་ཉི་ལགས་ཀྱིས་སྐུ་ཚེ་ཧྲིལ་པོ་གཅིག་གི་བོད་པའི་གླུ་གཞས་དང་ཟློས་གར་དང་ལྷ་མོ་དང་དེ་ཚོའི་ནང་ལ་རང་ཕྱག་ལས་གནང་བྱས་ནས་དེ་ལ་ཡང་སྦྱངས་པ་གནང་ནས་ཞུ་དུས་དེའི་ཐོག་ལ་ཡང་མཁྱེན་རྒྱ་ཆེན་པོ་རེད། ད་ད་ལྟའི་སྐབས་དེ་ལ་ཡང་བོད་ནང་ལོགས་ལ་ཡང་བོད་པའི་རིག་གཞུང་དང་གླུ་གཞས་འཁྲབ་སྟོན་དེ་ཚོ་ཁྲ་ཁྲ་སིག་སིག་དང་མང་པོ་ཞེ་པོ་ཅིག་མཐོང་ཡག་འདུག་སྟེ། དེ་ཚོ་ལ་ཡང་རྒྱ་མིས་བཅོས་བསྒྱུར་བཏང་བའི་ག་རེ་ཟེར་གི་ཡོད་ན་དེ་ཚོའི་ཐོག་ནས་ཉེན་ཚབས་ར་ཅིག་ག་འདྲས་གཟིགས་གི་འདུག།
དྲི་བ་འདི་ཞེ་དྲག་གི་གལ་ཆེན་པོ་རེད་ད། དེང་སང་དངོས་གནས་ལག་ཐོགས་ཁ་པར་དང་དེ་འདྲའི་བརྒྱུད་ནས་བྱས་ནས་ད་ཡུ་ཀྲུབ་དང་ཟེར་གི་རེད་བ་དང་དེ་འདྲའི་བརྒྱུད་ནས་བོད་ནས་བཏང་བཞག་པའི་ཞབས་བྲོ་ཨ་ཅེ་ལྷ་མོ། འོ་ད་གླིང་བྲོ་འོ་ད་ཨ་ནི་དེང་དུས་ཀྱི་གཞས། འདྲ་བ་མི་འདྲ་མང་པོ་ཞེ་པོ་ཅིག་ད་བཏང་ཡོང་གི་ཡོད་རེད་དེ། ང་ཚོ་དེ་བཙན་བྱོལ་ལ་ཡ་ག་འདྲས་སླེབས་ཀྱི་ཡོད་མེད་དེ་ཡང་ང་ཚོས་བསམ་བློ་བཏང་ནས་ཉན་དགོས་ཡ་ཅིག་རེད་བསམ་གྱི་འདུག་རེད་བ། གང་ཡིན་ཟེར་ན་རྒྱ་མིའི་གྲས་སུ་ལ་ཡ་ད་མནར་གཅོད་བཏང་ནས་ད་ང་ཚོ་དེ་རྒྱ་མིས་བཏང་བཞག་ཡོད་རེད་ཨ་ནི་དེའི་སྒང་ལ་ང་ཚོས་ཆོས་ཀྱི་ཐོག་ནས་དཔེ་དེ་ཞེ་པོ་ཅིག་ལོ་མང་རིང་ལ་ཡ་ཨ་ནི་དཔེ་དེ། ང་ཚོར་སྡུག་པོ་དེ་འདྲ་བཏང་ང་ཚོའི་གི་དགོན་པ་གཏོར། ལྷག་ཡ་མེད་པ་འདྲ་པོ་ཅིག་བཟོས་ཡོད་རེད་དེ་ཡིན་ནའི་ང་ཚོའི་མི་རིགས་འདི་གཞན་དང་མ་འདྲ་བའི་མི་རིགས་ཅིག་ཡོད་རེད་ད་དེ་འདྲའི་ཕྱི་དངོས་པོ་མཐོང་རྒྱུ་ཡོད་པའི་གི་ད་དགོན་པ་དེ་འདྲ་གཏོར་བ་རེད་ཞེ་ན་ནང་སེམས་ནས་ཡ་ཚང་མ་ཉར་བསྡད་མཁན་འདྲ་པོ་ཅིག་དེ་འདྲའི་རེད་བྱས་ནས་བོད་ལ་དགོན་པ་རྩ་ཆེན་པོ་དེ་ཚོ་གཏོར་ནས་བསྡད་བཙན་བྱོལ་ནང་ཡ་དགོན་པ་དེ་ཚོ་བསླངས་ཡོད་རེད་འོ་ད་དེ་འདྲའི་ཅིག་གི་ཉམས་ཤིག་ཐོག་ནས་སྔོན་མ་རེད་པ་ཕྲུ་གུ་ལ་བྱི་རིལ་སྤྲད་པ་དང་སྔོན་མ་ད་ཡང་སྤྲད་པའི་ནང་བཞིན་གི་ང་ཚོ་མགོ་སྐོར། བཏང་ཐུབ་གི་ཡོད་མ་རེད་ད་ཡིན་ན་མི་དེང་སང་ད་བོད་ནས་དར་རེད་ཟེར་ད་འདྲ་མི་འདྲ་མང་པོ་ཞེ་པོ་ཅིག་དོན་ཡོང་གི་ཡོད་རེད་དེ་ལ་ཡ་རྒྱབ་སྐྱོར་ཡིན་ན་འདྲ་ལད་ཟློས་ཡིན་ན་འདྲ་དགའ་མོས་བྱེད་གི་ཡོད་ན་འདྲ་འོ་ད་ཐོན་པ་མང་པོ་ཅིག་ལ་ཡ་བཙན་བྱོལ་ནང་ལ་འདི་དར་ཁྱབ་འདྲ་པོ་ཕྱིན་བསྡད་ཡོད་རེད་ད་ང་ཚོ་དེ་འདྲའི་ཐོག་ལ་ཡ་ད་ཅིག་སློབ་སྦྱོང་ཅིག་ཆེ་ཆུང་ག་འདྲའི་འདྲ་པོ་ཅིག་ཡིན་ན་མིན་ན་ད་སོ་སོའི་རིག་གཞུང་དེ་ཉར་ཚགས་བྱེད་མཁན་གི་ད་བོད་གཞུང་ཟློས་གར་གི་ད་སློབ་ཕྲུག་ཟུར་པ་ཅིག་ཡིན་དུས་ད་ནང་ལ་བྱས་པ་རེད་ཟེར་ན། ད་ཕ་ནས་ལྷག་དཀར་ཞེས་ཨ་ནི་འདི་དར་ནས་བྱས་ལྷག་དཀར་འདི་ནང་ལ་ཡ་ཉི་མ་དེའི་རིང་ལ་ཡ་ཨ་ནི་ང་རང་ཚོ་ད་བོད་པ་ཡིན་པའི་རྣམ་པ་སྟོན་དགོས་ཀྱི་ཡོད་རེད་གྱོན་ཆས་རིག་གཞུང་ཨ་ནི་གླུ་གཞས་ཨ་ནི་སྒྱུ་རྩལ་ག་རེ་ཡིན་ན་དེ་འདྲ་བྱེད་ཡ་རེད་དེ་ཡིན་ནའི་དེང་སང་དངོས་གནས་མདོ་དབུས་ཁམས་ནས་ཨ་ནི་ཚང་མ་གཞས་ལ་ཡ་ཞེ་པོ་ཅིག་གི་མགོ་ལ་གཡེང་གི་ཡོད་ན་འདྲ་མགོ་འཐོམ་གི་ཡོད་ན་འདྲ་ག་འདྲ་རེད་བྱས་ནས་རྣམ་པ་དེ་ཤུགས་ཆེན་པོ་འདུག་རེད་པ་དེ་ནས་ཡག་སྡུག་གཉིས་ཀ་འདུག་གསུང་གི་འདུག་ཡག་ག་འདི་ག་རེ་རེད་ཟེར་ན། ང་ཚོ་གཞིས་ཆགས་ནས་ཡིན་ན་འདྲ་ད་ག་ས་ག་ནས་འདྲ་མི་རྒན་པ་དེ་ཚོ་ཡིན་ན་འདྲ་ཨ་ནི་དེའི་ནང་ནས་བུད་མེད་ཚོ་ཡར་ལངས་ནས་ཨ་ནི་དཔེ་མཉེས་པོ་བཟོ་ཡི་འདུག་ད་གངས་ཅན་འདིར་ཡར་འཕག་མཆོང་གནང་གི་འདུག་ཨ་ད་འོ་དེ་དེང་དེང་འདི་འདྲའི་གི་མཉམ་པོ་ཨ་ནི་ཡར་ལངས་ནས་ཨ་ལས་ཡར་ལངས་ཐུབ་པ་དེ་ངེད་ཀྱི་ཁེ་བཟང་གཅིག་རེད་བསམ་གི་རེད་ད་དེ་ནས་ཨ་ནི་མི་སོ་སོའི་གི་གཞས་དེ་ཚོ་སྙན་པོ་ཚོར་བྱས་ནས་སོ་སོས་ཤེས་གི་ཡོད་བྱས་པ་རེད་ཟེར་ན་གཞས་དེ་ན་གཞས་ཚིག་ག་རེ་འདུག་འཁྲབ་སྟངས་དེ་ག་རེ་རེད་འདུག་ད་དེ། བསམ་བློ་བཏང་ནས་བྱས་པར་ཤེས་ན་ངའི་བསམ་པར་ད་དེ་ལ་ཡང་དབྱིན་ཇིའི་ཚིག་ཅིག་ཞུས་པ་བཞིན་དུ Propaganda རང་འོ་དེ་འདྲའི་གི་ཤུགས་ཆེན་པོ་ཡོད་རེད་དེ། ཡིན་ནའང་ངས་སྔོན་ལ་ཞུས་པ་ནང་བཞིན་ཨ་ལ་ང་ཚོ་ཡར་ལངས་ཕར་ལངས་ནས་ཞབས་བྲོ་ཡིན་ན་འདྲ་ད་ལྟ་ལུས་རྩལ་ཡིན་ན་འདྲ་གང་ཅིའི་ཐོག་ཕན་ཡོད་རེད་ད་ཡིན་ན་ཁོ་གཏིང་ཟབ་རུ་འགྲོ་ནས་ཉམས་ཞིབ་རེ་བ་བྱས་པར་ཤེས་ན་ཨ་ནི་ངས་སྔོན་ལ་ཞུས་པ་ནང་བཞིན་ཆོས་འདི་ཞེ་པོ་ཅིག་རྩ་ཆེན་པོ་ཡིན་དུས་ཨ་ནི་ང་ཚོས་དགོན་པ་དེ་ཚོ་གཏོར་བར་ཤེས་ན་ཨ་ད་ང་ཚོ་ཆོས་འདི་བརླག་གི་ཡོད་མ་རེད་ང་ཚོས་ཨ་ད་ཆོས་ཀྱི་དཔེ་ཆོས་བོན་དཔེ་དང་སངས་རྒྱས་གཉིས་པ་དེ་ཞུ་ད་ཡོད་རེད། ལོ་རེའི་ཞོ་སྟོན་དུས་སུ་ལ་ད་ལྟ་བོད་ཀྱི་ལྷ་མོའི་སྒྱུ་རྩལ་ཨ་ཅེ་ལྷ་མོ་དེས་ཨ་ནེ་གཅིག་གི་རྒྱ་ནག་གིས་ལད་ཟློས་བྱེད་མ་ཐུབ་ཡག་གི་ང་ཚོའི་སྲོལ་རྒྱུན་ཐུན་མོང་མ་ཡིན་པ་ཅིག་ཡིན་པའི་སྐོར་དེ་སྔོན་ལ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཞོ་སྟོན་གྱི་སྐབས་ལ་ཡང་བཀའ་གནང་ཡོད་རེད། དེ་འདྲ་ཡིན་དུས་བོད་པའི་ལྷ་མོའི་གསུང་ལྟར་གནང་ཡ་དེ་ཚོའི་ཐོག་ནས་བོད་ཀྱི་ཨ་ཅེ་ལྷ་མོའི་རིག་གཞུང་དེ་བཙན་བྱོལ་ཁུལ་ལ་ཡང་ག་ག་ཙག་ཅིག་སྲུང་སྐྱོབ་གནང་ཐུབ་པ་བྱུང་ཡོད་ན།
བདག་ཉིད་སྐུ་མདུན་གྱིས་ཞོ་སྟོན་འཁྲབ་མཁན་ཚོ་ལ་ཡང་བཀའ་སློབ་གནང་དུས། ད་རྒྱ་མི་ང་ཚོ་ཚང་མ་ཁོང་ཚོས་འདི་བྱེད་ཐུབ་ཀྱི་འདུག་བ་ལད་ཟློས་ཡིན་ན་འདྲ་འཁྲབ་ཡ་ཡིན་ན་འདྲ་རོལ་ཆ་དེ་ཚོ་བཏང་ཡ་ཡིན་ན་འདྲ་ཁོང་ཚོས་གང་ཡང་བྱེད་ཐུབ་ད་ལྷ་མོ་དེ་གསུང་ལྟར་སྣང་ཡ་དེ། ཁོ་ཚོས་འགྱུར་ཁུག་འདི་ཡོང་གི་མེད་པ་འདྲ། སྐུ་མདུན་གྱིས་ཡང་སེ་གསུངས་པ་རེད། བྱས་ཙང་ད་དེ་ལ་ཡང་ད་ང་རང་ཚོ་གས་ཉར་ཚགས་བྱེད་ཀྱི་ཡོད་རེད་བོད་ནས་ཕ་གས་ལ་ཡང་སྔོན་མའི་རིག་གནས་བྱས་འདི་ཤུལ་འཛིན་བྱས་ནས་ད་དེ་མི་ད་འཛམ་བུ་གླིང་སྤྱི་ཚོགས་ག་ལ་བུར་ད་དེ་འདྲའི་རྙིང་པ་ལ་ཡང་བདག་པོ་རྒྱག་གི་མེད་གི་འདི་འདྲའི་གི། ལབ་ནས་ཨ་ནི་བས་ཏེ་ཁོ་རང་ཚོའི་རྒྱ་མིའི་གི་ཁ་ནི་ད་འོ་ད་འདི་ཚོ་ལ་ཡང་རང་དབང་སྤྲད་ཡོད་གསུང་གི་རེད་མ་གཏོགས་ཡིན་ན་ད་དེ་རང་དབང་བརྒྱ་ཆ་བརྒྱ་སྤྲད་ཡོད་མེད་དེ་ཡང་ང་ཚོ་བཀའ་མོལ་རེད་བྱས་ཙང་བས་ཏེ་སྐུ་ངལ་ཞེ་པོ་ཅིག་གི་ནང་ནས་ངའི་བསམ་པར་འདི་འདྲ་ཉར་ཚགས་བྱེད་ཀི་ཡོད་རེད་ཡིན་ན་ད་བས་ཏེ་ཁོ་རང་བརྒྱ་ཆ་བརྒྱ་རང་དབང་སྤྲད་པ་རེད་བྱས་ན་ཨ་ནི་ང་ཚོའི་ལྷ་མོ་འདི་ད། ཞེ་པོ་ཅིག་ཡག་པོ་ཡོང་ཡ་རེད་རེད་ད་ཡིན་ན་སྐུ་ངལ་འཛེམས་མེད་ཀྱི་ཐོག་ནས་ཨ་ནི་རྒན་པ་རྣམས་ཀྱིས་ད་དེ་ཉར་ཚགས་བྱས་ནས་ད་ལྷ་མོའི་གི་ཅིག་འཁྲབ་རྩལ་དང་འཁྲབ་སྟངས་དང་གསུང་སྟངས་དང་དེ་ཚོ་ལ་ལ་ད་ངེད་ཀྱི་ལབ་ཐུབ་ཀྱི་མ་རེད་དེ་ཡིན་ནའི་ཨ་ད་ཤུལ་དེ་ཚོ་ལྷག་བསྡད་པ་དང་ཨ་ནི་རྒན་པ་རྣམས་ཀྱིས་དེ་ལ་ཡང་སྐུ་ངལ་བསྐྱོན་ནས་དེ་མ་བརླག་པ་གི་ཆེད་དུ་ཨ་ནི་གང་ཡོང་ཡོང་ཅི་ཡོང་ཡོང་གི་ཐོག་ནས་སྤེལ་གནང་གི་འདུག་དེ་ཚོ་བཀའ་དྲིན་ཆེན་པོ་རེད་ད་ག་ནང་བཞིན་ཨ་ནི་ད་ང་རང་ཚོའི་བཙན་བྱོལ་ལ་ཡིན་ནའི་བེ་ད་ཨ་ནི་ད་རྒན་ནོར་བུ་ཚེ་རིང་ལགས་རབས་ཤིག་ནས་ད་མི་ཚེ་ཁོ་རང་དེ་ཨ་ནི་དེ་ལ་ཡང་བཏང་བྱས་ནས། ཨ་ནེ། ལྷ་མོ་དེ་དར་ཁྱབ་ཨ་ད་ཡག་ཐག་ཆོད་འགྲོ་གི་ཡོད་རེད་བྱས་ཙང་རྒྱ་མི་གུང་ཁྲན་ཏང་གིས་ང་ཚོ་ལ་ཡང་དགོབ་ཏོ་གཅིག་ཡོད་ཚར་བས་ད་ང་ཚོ་ཨ་ད་ཡང་བསྐྱར་དགོབ་ཏོའི་འོག་ལ་ཡང་ཕལ་ཆེར་འགྲོ་གི་མ་རེད་བསམ་གི་འདུག་འོ་ད་འདི་འདྲའི་ཅིག་གི་ཐོག་ནས་ཨ་ནེ་དེ་རིང་ངར་ཡང་བཅར་འདྲིའི་གོ་སྐབས་གནང་བ་དེ་ལ་འོ་ད་ཐུགས་རྗེ་གནང་ཞུ་གི་ཡིན། ད་ལྟ་གོང་དུ་བཀའ་མོལ་ཞུ་ས་དེ

བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡ། ཐེངས་འདིའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོའི་ཟླ་བ་དང་པོའི་ཚེས་ཉི་ཤུ་ནས་ཉེར་གཉིས་བར། མང་མོས་འོས་བསྡུའི་མཇུག་བསྡོམས་དང་འབྲེལ་བའི་ཚོགས་ཆེན་རྒྱས་འཛོམས་བྱུང་བའི་ཐོག་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུ་མའི་ལམ་གྱི་སྲིད་བྱུས་དང་འབྲེལ་བའི་བཀའ་སློབ་ཞིབ་རྒྱས་བསྩལ་འདུག་པའི་ཚན་པ་བཅུ་གསུམ་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ནས་བརྒྱད་ཅུ་གྱ་གཅིག་ལོའི་བར་གྱི་ལོ་ངོ་ཉི་ཤུའི་རིང་ལ། རྒྱ་ནག་གཞུང་གིས་བོད་མི་གསོད་པ་དང་རྡུང་བ། བཅོམ་པ་དང་འཕྲོག་པ་སོགས་ཀྱི་ངང་ལ་དུས་ཚོད་བསྐྱལ་བ་ཡིན་སྟབས། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པ་ལོ་ནས་ག་ལེར་ཆོས་སྒོ་བསྐྱར་འབྱེད་དང། བོད་ཀྱི་སྐད་ཡིག་དང་རིག་གནས་སོགས་བསྐྱར་གསོ་ཆོག་པའི་འགོ་ཚུགས་ནས་ཡོང་སྐབས། བོད་མི་ཕལ་མོ་ཆེ་ལ་ཆོས་དད་ཆེན་པོ་ཡོད་པ་དང། རང་གི་སྐད་ཡིག་དང་རིག་གནས་ལ་དུང་ཞེན་ཆེ་བ། རྒྱ་ནག་གཞུང་གིས་བོད་མིར་དམིགས་པའི་སྲིད་ཇུས་དག་ལ་དགའ་བར་མི་བྱེད་པ་བཅས། བོད་མི་རྣམས་ཀྱིས་རང་གི་མི་རིགས་དང་དེ་ལ་མནར་གཅོད་གཏོང་མཁན་གྱི་མི་རིགས་ཀྱི་བར་ལ་དབྱེ་འབྱེད་གསལ་པོར་བྱེད་ཐུབ་ཀྱི་ཡོད་རུང། ལོ་རབས་བརྒྱད་ཅུ་བ་ནས་རིམ་གྱིས་དཔལ་འབྱོར་ལྷུག་གཏོང་གི་སྲིད་ཇུས་ལག་བསྟར་བྱས་པའི་འབྲས་བུར། བོད་མི་གྲངས་འབོར་ངེས་ཅན་ཞིག་གི་དཔལ་འབྱོར་སྐྱོ་ཞན་གྱི་གནད་དོན་ཐག་བཅད་པའི་སྟབས་ཀྱིས་བསམ་བློར་འགྱུར་བ་ཐེབས་པ་དང། དགོན་སྡེ་ཁག་གི་བླ་སྤྲུལ་མཁན་པོ་ཚོར་ནང་བསྟན་མཐུན་ཚོགས་དང་ཆབ་སྲིད་གྲོས་ཚོགས། འཐབ་ཕྱོགས་གཅིག་གྱུར་བཅས་ཀྱི་མཚན་གནས་དང། དབང་ཤུགས་ངེས་ཅན་ཞིག་རྒྱས་ཡོང་བའི་སྐབས་ནས། སྔར་གྱི་དཀའ་སྡུག་མནར་གཅོད་ཁག་བརྗེད་པར་གྱུར་པ་དང། གནས་སྐབས་སླུ་བྲིད་གྱི་བྱེད་བབ་ལ་མགོ་འཐོམས་ནས། ཕྱོགས་ཡོངས་ནས་བོད་ཀྱི་སྐད་ཡིག་དང་རིག་གནས། མི་རིགས་ཀྱི་ངོ་བོ་བཅས་རྨང་ནས་ཉམས་ཞན་དུ་འགྲོ་བཞིན་པ་ལ་བསམ་བློ་གཏོང་མི་ཐུབ་པའམ། ཡང་ན་དང་དོད་མེད་པར་གྱུར་ཏེ། ད་ལྟ་དགོན་སྡེ་ཁག་ཏུ་གྲྭ་བཙུན་ཚོགས་ནས་ཆོས་བཤད་ཆོག་གི་ཡོད་པ་དང། ཉིན་མཚན་དུས་དྲུག་ཏུ་ཁ་འདོན་དགེ་སྦྱོར་ལ་བརྩོན་ཀྱང་འགོག་མཁན་མེད་པ། མི་རྣམས་ཀྱི་འཚོ་བའི་ཆ་རྐྱེན་ཇེ་བཟང་དུ་འགྲོ་བཞིན་ཡོད་པ་སོགས། འདི་འདྲའི་སྐལ་བ་བཟང་པོ་ཡོད་དུས་སྡོད་མ་ཤེས་པ་ཡིན་ན། བདེ་སྐྱིད་ཀྱི་འཚོ་བ་འདི་དག་བརླག་པའི་ཁེ་ཉེན་ལ་སེམས་ཁྲལ་བྱེད་ཀྱི་ཡོད་པ་དང། དེ་འདྲའི་རྐྱེན་གྱིས་རྒྱལ་བ་རིན་པོ་ཆེ་དང་བཙན་བྱོལ་དུ་གནས་པའི་བོད་མི་ཚོས་བོད་དོན་གྱི་ཐོག་ལ་ལས་འགུལ་སྤེལ་བ་དང། རྒྱ་ནག་གཞུང་གིས་བོད་ལ་འཛིན་པའི་སྲིད་ཇུས་ངན་པ་དག་ཐེར་འདོན་བྱེད་པ་དེ་དག་གཏན་ནས་བཤད་མི་རུང་བར་འདོད་མཁན་གྱི་བོད་རིགས་ལས་བྱེད་པ་དང་བླ་སྤྲུལ་མཁན་པོ་མང་དག་ཅིག་ཡོད་པ་ཙམ་ཞིག་མིན་པར་མི་མང་དཀྱུས་མའི་ནང་དུ་ཡང་དེ་ལྟར་འདོད་མཁན་ངེས་ཅན་ཞིག་ཡོང་གི་ཡོད་པ་དེ་དངོས་ཡོད་ཀྱི་གནས་ཚུལ་ཆགས་ཀྱི་ཡོད།
ད་ལྟ་བོད་ནང་ལོགས་ལ་ཡང་དེང་སྐབས་རིག་གནས་གསར་བརྗེའི་རྣམ་འགྱུར་གསར་པ་ཐོན་བྱས་ཅིག་ཆོས་དད་ཀྱི་ཐོག་ལ་དམ་བསྒྲགས་ཞེ་པོ་ཞིག་བྱས་འདུག་ཟེར་ཡོང་འདི་ཡག་པོ་འདུག་བསམ་དྲན་ཡོང་གི། ག་རེ་ལབ་ན། སྐབས་རེ་ཨ་མདོ་བོད་ཀྱི་ཅིག་ཡང་ས་ཁུལ་ཁ་ཤས་ལ་ཡང་ཅིག་མདོ་སྟོད་སྨད་ཀྱི་ས་ཁུལ་ཁ་ཤས་ལ་ཡང་ཅིག་ད་ཆོས་དད་ནི་འདུག་ཨ་ནི་དགོན་པ་ཉམས་གསོ་ནི་བྱེད་ཆོག་གི་ཚོགས་འཚོགས་ཡག་ནི་འདུག་སྨོན་ལམ་ནི་རྒྱབ་ཆོག་གི་ད། ལྷིང་པོ་བྱས་བསྡད་ན་ཡག་པོ་རེད་བསམ་གི་འདི་འདྲ་ཁ་ཤས་ཡོང་གི་འདུག་ག། ཕུགས་རྩ་རུ་གདོན་འདྲེ་གང་བསྡད་ཡོད་མེད་དེ་སང་ལ་མ་གོ་དུས་ཨེ་ནི་འཕྲལ་སེལ་ཅིག་ཚོང་རུ་གཏོགས་སུ་བསྡད་ཡོད་འདུག་པ་ཞིག་དང་ཨེ་ནི་ཅིག་ཆོས་དད་རུ་ཕྲན་བུ་ཕྲན་བུ་ཅིག་བྱས་རུ་ཡོད་པ་ཡིན་འདུག་ཙང་ནི་ཨེ་ནི་ད་གས་ཆོག་ཤེས་ཅིག་བསྟན་གི་དེ་ལ་ཁ་ཤས་ཡོང་བསྡད་ཀྱི་འདུག་བ། ང་དེ་མདོ་སྨད་ཁུལ་ནས་ཡོང་མཁན་འདི་འདྲ་ཁ་ཤས་ང་ཟེར་མཁན་བྱུང། ཨེ་ནི་ངའི་ལུང་པའི་ནང་གི་བླ་མ་དང་མཁན་པོ་དེ་འདྲ་བགྲེས་པ་ཁ་ཤས་ཀྱིས་ད་ང་ཚོས་བོད་མི་རིགས་ཀྱི་དོན་དག་ལ་ཡང་ལས་འགུལ་བྱེད་ཡག་དེ། རྒྱབ་སྐྱོར་གནང་གི་མི་འདུག་ཟེར་མ་མཉེས་པ་གནང་གིས། ཆོས་དད་ནི་འདུག་ཆོས་དད་ནི་བྱེད་ཆོག་གི། ཆོས་དད་རང་མོས་ནི་འདུག་དཔེར་ན་དཔལ་འབྱོར་འདུ་འགོད་བྱས་དེ་འདྲའི་རང་དབང་འདུག་མཐར་ཐུག་གི་ཡག་ཐག་ཆོད་ཟེར་མཁན་དེ་རེད། དེ་འདྲ་གསུང་གི་འདུག་ཟེར་མཁན་དེ་རེད། ང་ཟེར་མཁན་ཁ་ཤས་བྱུང། ཕུགས་རྩའི་གནས་སྟངས་འདི། ང་ཚོ་ན་ཚ་ད་དཔེར་མཚོན་ན་ཕྲན་བུ་གཅིག་གིས་ཨ་རག་ཨུ་རུག་གི་གཟེར་དྲག་པོ་ཡོད་ནའི་མེད་ནའི་རྩ་བའི་ནད་གཞི་ལུས་ལ་ཡང་ཇི་སྲིད་ཡོད་པ་དེ་སྲིད་དུ་ཁོ་ཨ་རག་ཨུ་རུའི་ན་ཚ་ད་ལྟ་མེད་ན་ཡང་ཁོ་རྐྱེན་ད་རྐྱེན་ཕྲན་བུ་ཞིག་འཕྲད་པ་ད་ག་ཁོ་ན་ཟུག་ལངས་ཡོང་དགོས་རེད། དཔེ་དེ་བཞིན་བྱས་ནས་རྩ་བའི་བོད་པའི་གནས་སྟངས་སྐོར་ཡག་པོ་ཅིག་མ་ཆགས་ན་འཕྲལ་སེལ་གྱི་ཅིག་ཆོས་དད་ཀྱི་རང་དབང་ཕྲན་བུ་སྤྲད་ད་ཅིག་དཔལ་འབྱོར་གྱི་འདུ་འགོད་ཆད་གུ་བོ་ཕྲན་བུ་ཡག་དེ་ཙམ་གྱི་ཆོག་ཤེས་བྱས་བསྡད་ཡག་མ་རེད་པ་སང་ད་དེ་རིང་དེ་རིང་ཁ་སང་ད་རྒྱ་མི་ཡང་ཅིག་ཤི་ནས་བས་ད་སོ་བས་དམ་དུ་ཅིག་བཏང་ཡོང་དུས་ཁོ་ངོ་སྤྲོད་བྱས་ཡོང་གི་འདུག་བ་རྒྱ་མི་ཨ་ངའི་བསམ་བློ་ངོ་མ་དེ་དེ་ཡིན་ད་སྲིད་བྱུས་ངོ་མ་དེ་དེ་ཡིན་ད། ད་ལྟ་ཆོས་དད་རང་མོས་སྲིད་དད་དེ་ཁྱེད་རང་ཚོ་མགོ་སྐོར་བཏང་ཡིན་མ་གཏོགས་ངའི་བསམ་བློ་ངོ་མ་དེ་ཡིན་ད་ཟེར་ནས་ད་རྒྱ་མི་ཁོ་རང་ཚོས་དཔེ་དེ་གསལ་བཤད་རེ་དྲིན་ཆེན་པོ་གནང་གི་འདུག་ག། ཡག་པོ་བཞག་འདུག་བསམ་དྲན་ཡག་དེ། ས་དེ་འདྲ་ཡིན་དུས་རྩ་བའི་ང་ཚོའི་བོད་ཀྱི་གནས་སྟངས་འདི། ཏན་ཏན་བདེན་མཐའ་གསལ་ལ་ཉེ་བ་ཞིག་བསམ་བློ་ཏན་ཏན་སླེབས་ཡོད་རེད། ཡིན་ན་ཡང། སྡུག་ས་ཞིག་ལ་བསམ་བློ་བཏང་བ་ཡིན་ན། ཁ་སིང་ཡང་འདྲ་བོད་ཀྱི་ཡུ་རོབ་ཀྱི་ག་རེ་ང་ཚོ་འདྲ་རྒྱབ་སྐྱོར་ཚོགས་པ་ཁོང་ཚོའི་ཚོགས་འདུ་ས་རུ་ངས་ལབ་ཡིན། ང་ཚོ་བདེན་མཐའ་གསལ་ལ་ཉེ་བའི་དུས་ཚོད་ཆགས་བསྡད་ཡོད་རེད། རེད་དེ་ཡིན་ནའི་ཅི་སྟེ་ངེས་མེད་ཀྱིས་ང་ཚོའི་འཐབ་རྩོད་འདི་མུ་མཐུད་ནས་གནས་དགོས་ཡ་ཞིག་བྱུང་བ་ཡིན་ན། ང་ཚོས་འཐབ་རྩོད་བྱེད་ཡ་དེ་མི་རིགས་ཤིག་གི་དོན་དག་གི་འཐབ་རྩོད་རེད་མ་གཏོགས། མི་ཉུང་ཤས་གཅིག་གི་ཁེ་ཕན་དོན་དག་མ་རེད། སྤྱི་ཚོགས་རྙིང་པ་རོ་ལངས་རྒྱག་ཡའི་དོན་དག་མ་རེད། རྒྱལ་བ་རིན་པོ་ཆེའི་ཁེ་ཕན་དོན་དག་མ་རེད། དེ་འདྲ་སོང་བ་ཡིན་དུས་ཙང་ནས་ང་ཚོའི་མི་ཐོག་ང་ཚོའི་མི་རིགས་ཇི་སྲིད་གནས་ཀྱི་བར་ལ། འཐབ་རྩོད་དེ་མུ་མཐུད་ནས་ཡོང་གི་རེད་ལ་ཡོང་དགོས་ཀྱི་རེད། ས་དེ་འདྲ་ཡིན་དུས་ཙམ་ནས་ང་ཚོ་སྤྱི་པའི་སྒྲིག་འཛུགས་ཐོག་ནས་དེ་དག་སྤྱིའི་ནུས་པ་བཏོན་ནས་ཤུགས་རྒྱག་ཡ་དེ་གལ་ཆེན་པོ་རེད་ཤག།
སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ང་ཚོ་བོད་མི་རྣམས་ཀྱིས་ངེས་པར་དུ་ཤེས་དགོས་པའི་དོན་དག་གལ་འགངས་ཆེ་ཤོས་ཤིག་ནི། རྒྱལ་བ་རིན་པོ་ཆེས་གཙོས་པའི་ཕྱི་རོལ་ཡུལ་གྱི་བོད་མི་རྣམས་ཀྱིས་རྒྱ་ནག་གཞུང་གིས་བོད་ལ་བྱེད་སྟངས་མང་པོ་ཞིག་ལ། ཐེར་འདོན་དང། སྐྱོན་བརྗོད་བྱེད་ཀྱི་ཡོད་པ་དེ་ནི། རྒྱལ་བ་རིན་པོ་ཆེ་མི་གཅིག་གི། གོ་གནས་དང་བདེ་སྐྱིད་སླར་གསོ་བྱ་བའི་ཆེད་དུ་མིན་ལ། ཕྱི་ལོགས་སུ་ཡོད་པའི་བོད་མི་རྣམས་ཀྱི། མདུན་ལམ་ལས་དབང་གི་ཆེད་དུ་ཡང་མིན་པར། སའི་གོ་ལ་འདིའི་སྟེང་དུ། བོད་མི་རིགས་འདི་ཉིད་གནས་དགོས་ན།

ཉེ་བའི་ལོ་རབས་ཀྱི་ནང་དུ་རྒྱ་ནག་གཞུང་གིས་བོད་མིའི་ཐོག་ལ་འཛིན་པའི་སྲིད་ཇུས་དམ་དོག་ཇེ་དྲག་ཏུ་གཏོང་བཞིན་ཡོད་པ་དེས་རྐྱེན་ངན་གྲོགས་ཤར་ལྟ་བུ་ཆགས་ཀྱི་ཡོད་དེ། ཁོང་ཚོས་བོད་མི་རྣམས་ལ་དམ་དྲག་སྟངས་འཛིན་དོ་ནན་བྱས་ནས་ཡོང་བ་དེས་རྒྱ་ནག་གཞུང་གི་ཕུགས་ཀྱི་དམིགས་ཡུལ་གསལ་བཞིན་དུ་མངོན་པར་གྱུར་བ་དང། བླ་སྤྲུལ་མཁན་པོ་འགའ་རེ་དང་ལས་བྱེད་པ་དེ་དག་གི་འཚོ་བ་འཁྱོལ་ཐབས་ཡོང་གི་ཡོད་པ་དེ་ཙམ་ལས་གཞན། མི་རིགས་སྤྱི་ལ་གནོད་ཚབས་ཆེན་པོ་ཕོག་གི་ཡོད་པ། མི་དམངས་ལ་ར་སྤྲོད་བྱས་པ་དེ་ཡིས། བོད་མི་མང་པོ་ཞིག་གིས་གཞི་ནས་དགྲ་གཉེན་གྱི་དབྱེ་བ་ཤེས་རྟོགས་བྱུང་བ་དང། མགོ་ལ་བྱིལ་བྱིལ་བྱེད་བཞིན་དུ། གདོང་ལ་སེན་འབྲད་བྱེད་པའི་རྒྱ་གཞུང་གི་སྲིད་ཇུས་ཀྱི་འོག་ནས། ནམ་ཡང་བོད་མི་རྣམས་གསོན་གནས་བྱ་ཐབས་དཀའ་བའི། བདེན་པ་ངོ་སྤྲད་པ་དེ། རེ་ཞིག་བོད་མི་རྣམས་ཀྱིས། རང་གི་མི་རིགས་དང། སྐད་ཡིག་རིག་གཞུང་ལ། བརྩེ་བ་བསྐྱར་དུ་འབྱུང་བའི། རེ་བ་ཡོད་པ་དང། དེ་ལ་བརྟེན་ནས། བོད་མི་རིགས་རྩ་མེད་ཆགས་པའི། དུས་ཡུན་ངེས་ཅན་ཞིག་བསྲིངས་པར་གྱུར་པ་དེ་ཡིན།

ལས་བྱེད་པའི་ངོས་ནས་ཀྱང། རྒྱལ་བ་རིན་པོ་ཆེ་མེད་པར་གྱུར་པའི་ཉིན་མོ་ནས། སྒྲིག་འཛུགས་འདི་འཐོར་གྱར་དུ་འགྲོ་རུ་འཇུག་མི་རུང་བར། འཛམ་གླིང་གི་སྟེང་ལ་གནས་པ་ཙམ་ཞིག་ལས་ཀྱང་འདས་ཏེ། གསོན་ཉམས་དོད་པོའི་ངང། བོད་མིའི་རྩ་དོན་འཐབ་རྩོད་རྒྱུན་འཁྱོངས་བྱ་དགོས་པ་དེ་ཡིན།

ངས་བོད་སྐད་གར་ངག་གོ་བསམ་ན། ད། ཁྱེད་རང་ཚོ་བླ་མ་ཆུང་ཆུང་ཨ་འདྲ་ཞིག་ལོ། བཅུ་གྲངས་བཅུ་བཅོ་ལྔའི་བར་ལ་ཡིན་དེ་བས་ཁྱེད་རང་ཚོ། ད་བསླབ་པ་སློབ་གཉེར་ཡག་པོ་ཞིག་བརྒྱབ་ནས། ཨ་ནི་བསླབ་པ་སློབ་གཉེར་བརྒྱབ་པ་དང་ཆབས་ཅིག་སྒྲུབ་པ་ཉམས་ལེན་ཡག་པོ་ཞིག་བྱས། སྔོན་ལ་དྲང་གནས་ཀྱི་ཆོས་པ། དགེ་སློང་རྣམ་དག་ཡག་པོ་ཞིག་ཡིན། ད་ལོ། ཉི་ཤུ་སུམ་ཅུའི་གཞུག་གུ། ཨ་ནི་ཁྱེད་རང་ཚོ་ཆགས་ཡོང་དུས་ཙམ་ནས། ང་ཕལ་ཆེར་ཤི་ཡག་གི་དུས་ཚོད་བསླེབས་ཡོད་ཨ་འདྲ་ཟེར། ད་ང་ཤི་བའི་ཁ་ཐུག་དེ་ང་ལོ་གཅིག། ང་ད་ལོ་དྲུག་ཅུ་རེ་གྲངས་སླེབས་བསྡད་ཡོད་དེ་ཡིན་ནའི་ཅིག་ལོ་སུམ་ཅུ་བཞི་བཅུ་བསྡད་ཐུབ་ཡག་གི་སྨོན་ལམ་རྒྱག་གི་ཡོད་ལ་རེ་བ་རྒྱག་གི་ཡོད། གང་ལྟར་ཡང། ཅིག་ད་ལོ་སུམ་ཅུ་བཞི་བཅུ་ཆགས་ན་ང་ཤི་ཡག་གི་ཉིན་མོ་ཞིག་སླེབས་ཡོང་གི་རེད། དེའི་ཁ་ཐུག་ལ་ད་དངོས་གནས་དྲང་གནས་ཀྱི། ད་ང། ཐེག་པ་ཆེ་ཆུང་སྔགས་དང་བཅས་པ་ཆ་ཚང་བའི་སངས་རྒྱས་ཀྱི་བསྟན་པ། ཚང་ལ་མ་ནོར་བ་འདི་འདྲས་དེ་ད་འཛིན་སྐྱོང་སྤེལ་གསུམ་བྱེད་མཁན་གྱི་འགན་དེ་ཁྱེད་ཚོའི་སྒང་ལ་འཁེལ་ཡོད་ད་ཟེར། ངས་རྟག་པར་བཤད་བསྡད་ཀྱི་ཡོད་དོལ་རྒྱལ་ས། ངས་འདི་བཤད་བསྡད་ཀྱི་ཡོད། སྤྲུལ་སྐུ་གཞོན་ཆུང་དེ་འདྲ་ལ།

ང་འདི་ཞིག་ལྟ། ང་ལོ་སུམ་ཅུ་བཞི་བཅུ་ཕྱིན་པའི་མཚམས་ལ་ཡང་ང་ཐ་མ་ཤི་རྒྱུ་རེད་ང་ཤི་བའི་ཁ་ཐུག་ལ་ཡང་ངས་ཁ་ཆེམས་འཇོག་ས་ཞིག་ཁྱོད་རང་བྱ་བར་གདའ་ཟེར། ཁྱོད་རང་དངོས་གནས་དྲང་གནས་ཀྱི་བསླབ་པ་སློབ་གཉེར་ཡག་པོ་ཞིག་བསྐྱལ། སྒྲུབ་པ་ཉམས་ལེན་ཡག་པོ་ཞིག་བྱས། གྲྭ་པ། དངོས་གནས་དྲང་གནས་ཀྱི་བསྟན་པ་བཤད་སྒྲུབ་གཉིས་ཀྱིས་འཛིན་ཐུབ་མཁན་ཅིག་གྲྭ་པ་ཡག་པོ་བྱུང་པ་ཡིན་ན་ང་བློ་བདེ་པོ་བྱེད་ཀྱི་ཡིན་ཁྱོད་རང་ལ་ངས་ཁ་ཆེམས་བཞག་ས་ཞིག་རག་གི་གདའ་ཟེར་ལབ་པའི་ཁོང་ཤོང་ཟིན་པའི་ཆུང་ཆུང་དེ། བུ་ཆུང་ཆུང་ཆུང་ཟེར་དེ་དཔལ་ཁ་ལ་མིག་ཆུ་བཏང་རྗེས་ཞེ་པོ་ཞིག་ངུས་ཟེར་དེ། ང་ཡང་སེམས་སྐྱོ་བར་བྱུང།
ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་དེ་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད། དེ་སྔ་རྣམ་པ་ཚོ་ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་ཀིརྟི་རིན་པོ་ཆེའི་མཛད་རྣམ་དང་འབྲེལ་བའི་རྩོམ་དེབ་ཞལ་བྱང་དུ་མི་ཚེ་གཅིག་ལ་སྐྱེ་བ་གསུམ་ཞེས་པའི་ཕྱག་དེབ་ཀྱི་ལེ་ཚན་གོང་མའི་ཞུས་མཚམས། གུང་ཁྲན་ཏང་ངའི་ཕ་ཡུལ་དུ་སླེབས་པ་ཞེས་པའི་ནང་དོན་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། དམར་དམག་ཐེངས་གཉིས་པར་རྔ་པ་བརྒྱུད་ནས་སོང་རྗེས་བསྐྱར་ལོག་བྱུང་མི་འདུག་པས་ང་ཚོའི་ཁུལ་དུ་རིམ་བཞིན་སྔ་མའི་གནས་སྟངས་བསྐྱར་གསོ་བྱུང་སྟེ་ནམ་རྒྱུན་གྱི་འཚོ་བ་སྐྱེལ་ཐུབ་པ་བྱུང་འདུག་རྒྱ་ནག་ནང་ཁུལ་དུ་བྱུང་བའི་གནས་ཚུལ་རྣམས་ཤེས་རྟོགས་མེད་ལ་དེར་སེམས་ཁུར་ཡང་བྱེད་ཀྱི་མེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོར་ང་རྒྱ་ནག་དང་ས་ཁད་ཤིན་ཏུ་རིང་བའི་སྟག་ཚང་ལྷ་མོར་བསྡད་ཡོད་པ་དང་ལོ་ན་ཕྲ་ཞིང་ཉིན་ལྟར་སློབ་གཉེར་ལ་འགྲན་སློང་བྱེད་པ་ལས་ཕྱི་ལོགས་སུ་གནས་ཚུལ་ཅི་བྱུང་སྐོར་ཧ་ལམ་ཤེས་རྟོགས་གང་ཡང་མེད།

སྐབས་དེར་ང་རི་ཁྲོད་གཟིམ་ཆུང་དུ་ཡོད་ཀྱང་རྒྱ་མི་ལས་བྱེད་ཚོས་ཀིརྟིའི་དབོན་པོར་ང་ཐུག་དགོས་ཀྱི་ཡོད་ཟེར་ནས་ཤོད་ཀྱི་ཡོད་པར་བརྟེན་ང་རི་ཁྲོད་གཟིམ་ཆུང་ནས་ཀིརྟི་བླ་བྲང་དུ་སོང་སྟེ་རྒྱ་མི་ལས་བྱེད་ཚོར་ཐུག་པ་ཡིན། ཁོ་ཚོས་ང་ལ་མའོ་ཙེ་ཏུང་གི་པར་བྲང་ཁར་འདོགས་རྒྱུ་ཞིག་དང་ལག་རྟགས་འགའ་ཤས་སྤྲད་པ་དྲན་གྱི་འདུག་ཀྱང་སྐབས་དེར་ཁོང་ཚོས་སྐད་ཆ་ཅི་བཤད་གསལ་པོ་དྲན་གྱི་མི་འདུག་ད་ལྟ་བསམ་བློ་བཏང་བའི་སྐབས་དེ་དུས་གུང་ཁྲན་གྱི་དཔོན་པོ་ཚོས་ཁོང་ཚོ་སྟག་ཚང་ལྷ་མོར་ཡོང་བའི་དགོས་དོན་ནི་ང་ཚོའི་དགོན་པ་དང་མང་ཚོགས་ལ་རྒྱབ་སྐྱོར་བྱེད་པ་དང་ཡར་རྒྱས་གཏོང་བའི་ཆེད་དུ་ཡོང་བ་ཡིན་ལུགས་དང་མདོ་སྨད་ཕྱོགས་སུ་རྒྱལ་ཁབ་ལ་ངོ་ལོག་པའི་ཇག་རྐུན་རུ་ཁག་ཡོད་སྟབས་ཁོང་ཚོ་རྩ་རྫོགས་དང་མཐར་སྐྲོད་གཏོང་དགོས་ཀྱི་ཡོད་པས་ཀིརྟི་བླ་བྲང་གི་ངོས་ནས་རྒྱབ་སྐྱོར་བྱེད་དགོས་པའི་སྐོར་སོགས་བཤད་ཡོད་ཚོད་རེད། རྒྱུ་མཚན་གང་ཡིན་ཟེར་ན་སྐབས་དེར་མདོ་སྨད་ཕྱོགས་ཀྱི་བླ་ཆེན་དང་དཔོན་ཆེན་མང་པོ་ཞིག་ལ་སྐད་ཆ་དེ་འདྲ་བཤད་ནས་བེད་སྤྱོད་བཏང་བ་རེད། སྐབས་དེར་ང་ལོ་ན་ཤིན་ཏུ་ཆུང་བས་གུང་ཁྲན་གྱི་དཔོན་པོ་ཚོས་ང་ལ་ངོ་ཐུག་པ་ཙམ་མ་གཏོགས་ལས་དོན་དང་འབྲེལ་བའི་སྐད་ཆ་ཡོངས་རྫོགས་ངའི་འོག་གི་ལས་བྱེད་ཚོ་དང་མཉམ་དུ་ཤོད་ཀྱི་ཡོད། རྒྱ་དཔོན་ཐེངས་དང་པོ་རྣམས་ང་ཚོའི་སར་ཡོང་སྟེ་དུས་ཚོད་རིང་པོ་མ་བསྡད་པར་ཕྱིར་ལོག་པ་རེད་ཟེར་བ་གོ་མྱོང། རྒྱ་ནག་གི་དཔོན་པོ་ཚོ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོར་སྟག་ཚང་ལྷ་མོར་ཡོང་བའི་སྐབས་གཙོ་བོ་ཞི་བའི་ལས་བྱེད་སྐོར་ཞིག་ཡིན་པ་དང་བླ་མ་དང་མི་དྲག་ཁ་ཤས་བཅས་ཀྱང་མཉམ་དུ་ཁྲིད་ནས་སླེབས་འདུག་ལ་ད་དུང་དམག་དཔུང་གི་རུ་ཁག་ཅིག་ཀྱང་ཡོད་འདུག། སྐབས་དེར་རྒྱ་མིའི་ལས་བྱེད་ཚོས་བོད་ཀྱི་བླ་མ་དང་མི་དྲག་སོགས་ཁྲིད་ཡོང་བའི་རྒྱུ་མཚན་ནི། བོད་ཁྱོན་ཡོངས་ནས་རྒྱ་ནག་དམར་པོའི་བཙན་འཛུལ་ལ་ངོ་རྒོལ་བྱེད་བཞིན་པ་དེ་དག་ཞི་འཇམ་གཏོང་ཆེད་དུ་བོད་རིགས་མང་ཚོགས་ལ་སློབ་གསོ་གཏོང་བའི་ཆེད་དུ་ཁྲིད་ཡོང་བ་ཞིག་རེད། རྒྱ་ནག་གུང་ཁྲན་གྱི་ལས་བྱེད་ཐེངས་དང་པོ་ང་ཚོའི་སར་ཡོང་བའི་སྐབས་ནས་ང་ཚོའི་དགོན་པའི་གྲྭ་མང་དང་མང་ཚོགས་ཁྲོད་ཀྱི་བསམ་ཡོད་མང་པོ་ཞིག་གིས་གུང་ཁྲན་ཏང་གིས་གཞི་རྩའི་ལྟ་བའི་ཆ་ནས་ཆོས་ལུགས་ཁས་མི་ལེན་པས་ཆོས་ལུགས་གཏོར་བཅོམ་དང་རྩ་མེད་གཏོང་གི་རེད་ཟེར་ནས་སེམས་ཁྲལ་དང་འཇིགས་སྣང་ཆེན་པོ་བྱེད་ཀྱི་འདུག་བོད་ལ་སྨད་ཕྱོགས་ནས་དྲག་པོས་བཙན་འཛུལ་བྱ་བའི་ཆེད་དུ་ཡིན་པ་གསལ་པོ་ཤེས་ཀྱི་ཡོད་ཀྱང། ཁོ་ཚོས་ད་དུང་ཡང་ཁ་ནས་བཤད་པའི་སྐབས་ང་ཚོའི་ལས་འགན་གཙོ་བོ་ནི་མདོ་སྨད་ཁུལ་དུ་ཡོད་པའི་ཇག་པ་རྣམས་མཐར་སྐྲོད་གཏོང་དགོས་པ་དེ་ཡིན་ཟེར་བ་དང། ཇག་པ་མཐར་སྐྲོད་གཏོང་བ་ལ་ང་ཚོའི་སྟོབས་ཤུགས་རྐྱང་པས་འདང་གི་མི་འདུག་པས་ཀིརྟི་བླ་བྲང་གི་ངོས་ནས་ང་ཚོར་མཐུན་འགྱུར་བྱེད་དགོས་ཀྱི་ཡོད་ཟེར་ནས་ཤོད་ཀྱི་ཡོད། དོན་དངོས་སུ་སྐབས་དེར་སྟག་ཚང་ལྷ་མོ་དང་ཁད་ཉེ་བའི་སར་མཛོད་དགེ་ཤོག་བཅུ་གཉིས་ནང་གི་བོད་རུ་པ་ཟེར་བའི་འབྲོག་པའི་ཤོག་ཁ་ཞིག་ཡོད་པ་དེའི་ས་ཁོངས་ན་གོ་མིན་ཏང་གི་གསང་བའི་དམག་སྒར་གཉིས་བསྐུངས་ནས་བསྡད་ཡོད་པ་དང། གསང་བའི་དམག་སྒར་འདིར་ཐའེ་ཝན་ནས་མཚམས་རེར་གནམ་གྲུའི་ཐོག་ནས་བཟའ་ཆས་དང་མཚོན་ཆ་བཅའ་ལག་མི་ཡང་འཕེན་གྱི་ཡོད། སྐབས་དེའི་ཐའེ་ཝན་གཞུང་གི་རེ་འདུན་ལྟར་ཀིརྟི་བླ་བྲང་གི་ངོས་ནས་དམག་སྒར་དེ་ལ་རྟ་དང་དངུལ་སྒོར་སོགས་ཀྱི་རོགས་རམ་མང་པོ་བྱས་མྱོང་ཡོད། ཡིན་ན་ཡང་གོ་མིན་ཏང་དང་ང་ཚོའི་བར་གྱི་འབྲེལ་བ་ནི་གོང་དུ་བཤད་པ་ལྟར་ལུགས་མཐུན་གྱི་གྲོགས་པོའི་འབྲེལ་བ་མ་གཏོགས་ང་ཚོ་གོ་མིན་ཏང་གི་ཆབ་སྲིད་ཀྱི་དབང་སྒྱུར་འོག་ཏུ་སོང་བ་དེ་འདྲ་ཡིན་པའི་ལྟ་ཚུལ་ཕྱོགས་གཉིས་ཀ་ལ་མེད། དུ་རུ་པ་ཞེས་པའི་འབྲོག་སྡེ་འདི་ནི་མཛོད་དགེ་ཤོག་བཅུ་གཉིས་ནང་གི་འབྲོག་སྡེ་ཆགས་སྔ་ཤོས་ཤིག་དང་དཔོན་རབས་ཀྱི་ལོ་རྒྱུས་ཀྱང་སྔ་ཤོས་ཅན་ཞིག་ཡིན། དེང་སང་བྱས་ན་མཛོད་དགེ་རྫོང་རྨེ་ཆུ་ཤང་གི་མངའ་ཁོངས་སུ་ཡོད་ཅིང་ཕྱིས་སུ་རྒྱ་ནག་གཞུང་གིས་འཛིན་སྐྱོང་ས་ཁོངས་དབྱེ་བགོས་བྱེད་སྐབས་ཤོག་ཁ་འདིའི་ས་ཁུལ་ཁག་ཅིག་ཀན་སུའུ་ཞིང་ཆེན་གྱི་རྨ་ཆུ་རྫོང་ཁོངས་སུ་བཅད་བསྡུ་བྱས་ཡོད། རྒྱ་དམར་གཞུང་གི་ལས་བྱེད་ཐེངས་གཉིས་པ་སྟག་ཚང་ལྷ་མོར་ཡོང་བ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་ལོར་ཡིན་ཞིང། སྐབས་དེར་རྒྱའི་ལས་བྱེད་འགའ་ཤས་དང་དྲག་པོའི་དཔུང་དམག་ཤིན་ཏུ་མང་པོ་ཞིག་སྔ་ཕྱི་བྱས་ནས་འབྱོར། ཁོ་ཚོ་དང་མཉམ་དུ་ཀུན་མཁྱེན་འཇམ་དབྱངས་བཞད་པ་སྐུ་གོང་མའི་སྐུ་མཆེད་ཨ་ཕ་ཨ་ལོ་དང་བླ་བྲང་བཀྲ་ཤིས་འཁྱིལ་གྱི་ཕྱག་མཛོད་དར་རྒྱས་སོགས་འདུག་རྒྱ་ནག་གཞུང་གི་ལས་བྱེད་ཐེངས་གསུམ་པ་སྟག་ཚང་ལྷ་མོར་ཡོང་བ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་གུང་ཐང་ཚང་དང་ལྷན་དུ་རྒྱ་ནག་གཞུང་གི་དཔོན་པོ་འགའ་ཤས་ཤིག་འབྱོར་བ་དེ་ཡིན། སྐབས་དེའི་སྔ་ཕྱི་ལ་བླ་བྲང་བཀྲ་ཤིས་འཁྱིལ་གྱི་མི་དྲག་འཇམ་དབྱངས་ནག་རིལ་སོགས་ཀྱང་སྟག་ཚང་ལྷ་མོར་ཡོང་མྱོང་ཡོད།

རྒྱ་ནག་གུང་ཁྲན་དང་པོར་ང་ཚོའི་ས་ཐོག་ཏུ་ཡོང་བའི་སྐབས་ང་ཚོ་ལ་རོགས་རམ་དང་ཡར་རྒྱས་གཏོང་བའི་ཆེད་དུ་ཡོང་བ་ཡིན་ཟེར་ནས་ཞུ་གི་ཡོད་ལ། དངོས་ཡོད་ལག་ལེན་གྱི་ཐོག་ནས་ཀྱང་ཐོག་མའི་སྐབས་གདུག་རྩུབ་མེད་པར་མ་ཟད་རྣམ་འགྱུར་ཤིན་ཏུ་ལེགས་པོ་ཡོད། འོན་ཀྱང་རིམ་པས་ཁོ་ཚོའི་རྣམ་འགྱུར་དང་བྱ་སྤྱོད་ལ་འགྱུར་བ་ཕྱིན་ཏེ་ཁོ་ཚོའི་འདོད་པ་བཞིན་མི་བྱེད་མཁན་དང་ཁོ་ཚོའི་རྣ་བར་མི་འགྲོ་བའི་བོད་མི་མང་པོ་ཞིག་ལ་ཁྱེད་ཚོས་གོ་མིན་ཏང་ལ་འབྲེལ་བ་བྱེད་ཀྱི་འདུག་ཅེས་པའི་ཉེས་མིང་འོག་ནས་རྒྱ་མིའི་དམག་སྒར་དུ་འཛིན་བཟུང་བཙོན་འཇུག་བྱེད་ཀྱི་འདུག་ང་སྟག་ཚང་ལྷ་མོར་ཡོད་པའི་སྐབས་ཐེངས་ཤིག་མཚན་མོ་ཞིག་ལ་དགོན་པའི་མཐའ་ཡོངས་རྫོགས་དམག་གིས་བསྐོར་བ་མ་ཟད་དགོན་པའི་འདབས་སུ་དམག་སྦྱོང་བྱེད་པ་དང་མེ་མདའ་བརྒྱབ་པ་སོགས་བྱས་ཏེ་འཇིགས་སྐུལ་བྱས་བྱུང་བ་ངས་གསལ་པོར་དྲན་གྱི་འདུག། འདི་ལྟར་ཉིན་རེ་བཞིན་རྒྱ་མིའི་བྱ་སྤྱོད་ཇེ་ངན་དང་གདུག་རྩུབ་ཇེ་ཆེར་བཏང་སྟེ་བོད་མིའི་ཐོག་བཙན་འཛུལ་བྱ་རྒྱུ་ཡིན་པའི་རྣམ་འགྱུར་ཇེ་གསལ་དུ་ཕྱིན་པར་བརྟེན་བོད་མིའི་ཤོག་ཁ་དང་ཡུལ་ལུང་སོ་སོའི་ཐོག་ནས་རྒྱ་དམག་དང་དམག་འཁྲུག་བརྒྱབ་སྟེ་རྒྱའི་ལས་བྱེད་དང་དམག་མི་རྣམས་བོད་ནས་མཐར་སྐྲོད་གཏོང་ཐབས་ཀྱི་ལས་འགུལ་རིམ་པར་བརྩམས་སོང། ཕྱོགས་གཞན་ནས་རྒྱ་ནག་གཞུང་གིས་བོད་མི་གནད་འགག་ཅན་དང་ནུས་པ་ཅན་མང་པོ་ཞིག་ལ་གོ་གནས་དང་ཟླ་ཕོགས་སྤྲད་དེ་བློ་འགུག་ཐབས་ཀྱི་ཞི་བའི་རྣམ་པའི་ལས་འགུལ་ཞིག་ཀྱང་སྤེལ་ཡོད། རྒྱ་ནག་གཞུང་གིས་ཀིརྟི་བླ་བྲང་གི་ལས་བྱེད་ཚོ་ལ་གོ་གནས་སྣ་ཚོགས་ཤིག་སྤྲད་ཡོད། ཁོ་ཚོས་ང་ལོ་ན་ཆུང་མིན་ལ་མ་ལྟོས་པར་གོ་གནས་ཤིག་སྤྲོད་རྒྱུའི་གོ་སྐབས་ཨེ་རག་དོ་སྣང་ཡང་ཡང་བྱས་ཡོད་ཚོད་འདུག་ཁོ་ཚོས་ངའི་འོག་གི་ཀིརྟི་བླ་བྲང་གི་ལས་བྱེད་མང་པོ་ཞིག་ལ་གོ་གནས་དང་མིང་ཆེན་པོ་འདྲ་མིན་སྣ་ཚོགས་སྤྲད་ཡོད། དཔེར་ན་སྐབས་དེའི་ཀིརྟི་བླ་བྲང་གི་ལས་བྱེད་གཙོ་བོ་ཀིརྟི་དབོན་པོ་འཇམ་དབྱངས་བསོད་ནམས་ལ་མཛོད་དགེ་རྫོང་གི་རྫོང་དཔོན་དང་རྔ་བ་ཁུལ་གྱི་གོ་གནས་མཐོ་ཤོས་ཤིག་ཀྱང་སྤྲད་ཡོད། ཇག་ཚོགས་དང་འབྲེལ་བ་ཡོད་ཚུལ་ལ་བསྙད་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོར་རེ་མདོ་སྡེ་བར་རྒྱ་མིས་དམག་བརྒྱབ་སྟེ་རེ་མདོའི་མི་གྲངས་སུམ་ཅུ་ལྷག་ཤི་རྨས་བྱུང་ཡོད། རེ་མདོ་ནི་ངའི་ཕ་ཡུལ་དང་ཐག་ཉེ་ཞིང། རེ་མདོ་རི་གཤམ་དང་སྟག་མོ་སྒང་ནི་རིའི་སྒང་དུ་ཆགས་ཡོད། ངའི་ཨ་མའི་ཁྱིམ་ཚང་རེ་མདོ་ན་ཡོད། དོན་རྐྱེན་འདི་བྱུང་རྗེས་ཀིརྟིའི་དབོན་པོ་འཇམ་དབྱངས་བསོད་ནམས་རྒྱ་མིའི་དཔོན་རིགས་དང་མཉམ་དུ་གཟུ་འདུམ་ཆེད་རེ་མདོར་སོང་ཡོད། སྐབས་འདིར་ངའི་སྐྱེས་ཡུལ་སྟག་མོའི་སྒང་དུ་ཡང་དམག་བརྒྱབ་པ་སོགས་གནད་དོན་འདིའི་རིགས་ཐེངས་མང་འབྱུང་གི་ཡོད། བོད་མི་རྒྱ་མིས་འཛིན་བཟུང་བྱས་པ་གློད་བཀྲོལ་གཏོང་བའི་ཆེད་དང་བོད་མི་དང་རྒྱ་ནག་གཞུང་གི་མི་སྣའི་དབར་འཁྲུག་རྩོད་བྱུང་ཚེ་ཀིརྟི་དབོན་པོ་དང་ཁོང་གི་ལས་བྱེད་པས་གྱོད་སྣ་འདི་རིགས་འདུམ་ཐབས་བྱེད་དགོས་ཀྱི་ཡོད། མཚམས་རེར་རྒྱ་མིའི་དཔོན་རིགས་ཚོས་ང་ཚོར་འདོད་མོས་ཡོད་མེད་ལ་མ་ལྟོས་པར་ངོ་རྒོལ་བྱེད་མཁན་ཀིརྟི་བླ་བྲང་ནས་མགོ་འདོགས་བྱེད་འཇུག་དགོས་པའི་རེ་འདུན་འདོན་གི་ཡོད་པས་ང་ཚོ་མི་འཇུག་ཀ་མེད་ཆགས་ཀྱི་ཡོད། དེ་དུས་ད་དུང་མཛོད་དགེ་སྟོད་མ་དང་རྒྱ་དམག་དབར་དམག་འཁྲུག་བྱུང་བ་དང་མཛོད་དགེ་བན་ཡུལ་དང་རྒྱ་དམག་དབར་གྱི་དམག་འཁྲུག་སོགས་དམག་འཁྲུག་འདི་རིགས་མང་པོ་ཞིག་བྱུང་ཡོད། དོན་རྐྱེན་འདི་དག་གི་ཁྲོད་རྒྱ་ནག་གཞུང་གིས་ཀིརྟི་བླ་བྲང་གཟུ་འདུམ་བྱེད་མཁན་གྱི་ཚུལ་དུ་མཉམ་འཁྲིད་ཀྱིས་བེད་སྤྱོད་ཐེངས་མང་པོ་བཏང་ཡོད། གཉིས་པ། དམངས་གཙོ་བཅོས་བསྒྱུར། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ལོར་ང་ལྷ་སར་ཡོང་བའི་ལམ་བར་དུ་ཧོར་ཚང་ཕྱོགས་ཀྱི་ཀིརྟིའི་སྐུ་ཚབ་སོགས་མི་སྣ་ཁ་ཤས་ངའི་སར་མཇལ་ཁར་བཅར་བྱུང། སྐབས་དེར་ཧོར་ཚང་ཕྱོགས་སུ་དམངས་གཙོ་བཅོས་བསྒྱུར་འགོ་འཛུགས་ཀྱི་ཡོད་པ་རེད་ཟེར། ཁོ་ཚོས་ས་ཞིང་དང་རྒྱུ་ནོར་ཡོངས་རྫོགས་རྒྱ་ནག་གཞུང་གིས་གཞུང་བཞེས་བཏང་དེ་མི་དམངས་སྤྱི་ཐབ་བཙུགས་སོང་ཟེར་གྱི་འདུག་འདི་ནི་ཀིརྟི་ཚང་དང་འབྲེལ་ཡོད་ས་ཁོངས་ནང་དུ་རྒྱ་ནག་གཞུང་གིས་དམངས་གཙོ་བཅོས་བསྒྱུར་ཟེར་བའི་ལས་འགུལ་སྤེལ་བ་ཤེས་ཚོར་བྱུང་བ་ཐོག་མ་དེ་ཡིན། འདི་དུས་ང་ལོ་བཅུ་དྲུག་ཡིན། ཕྱིས་སུ་གོ་ཐོས་བྱུང་བ་ལྟར་ན། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོའི་དཔྱིད་ཀར་རྒྱ་ནག་གཞུང་གིས་རྔ་བ་དང་ཐེ་བོ། མཛོད་དགེ། བན་ཡུལ་སོགས་ཀྱི་ས་གནས་རྣམས་སུ་བཅོས་བསྒྱུར་གྱི་སྲིད་བྱུས་ལག་བསྟར་བྱས་འདུག་དེ་ལ་དམངས་གཙོ་བཅོས་བསྒྱུར་ཟེར་གྱི་ཡོད། རྒྱ་ནག་གཞུང་གིས་བཟའ་འབྲུ་བརྗེ་ཚོང་བྱེད་མི་ཆོག་པ་དང། བཙན་ཤེད་ཀྱིས་མང་ཚོགས་ལ་གོ་མཚོན་རྩིས་སྤྲོད་དགོས་ལུགས་དང་ཁྱིམ་ཚང་འབྱོར་ལྡན་གྱི་རྒྱུ་ནོར་གཞུང་བཞེས་གནང་བར་མ་ཟད་བོད་མི་སྐྱ་སེར་རྒན་གཞོན་མེད་པར་ངལ་རྩོལ་བསྒྱུར་བཀོད་བྱེད་བཅུག་ད་དུང་རྒྱ་ནག་ནས་རྒྱ་རིགས་གཞིས་སྤོས་པ་འབོར་ཆེན་ཁྲིད་ཡོང་སྟེ་འབྲོག་པའི་རྩྭ་སའི་སྟེང་ས་ཞིང་གསར་སྤེལ་བྱེད་དུ་བཅུག་པ་སོགས་བྱས་ཡོད། དོན་རྐྱེན་འདི་དག་གི་འགོ་བཙུགས་སྐབས་ང་ད་དུང་རང་ལོ་བཅོ་ལྔ་ཅན་གྱི་ན་གཞོན་ཞིག་སྟེ་དགོན་པར་བསྡད་དེ་སྔར་སྲོལ་གཞིར་བཟུང་སློབ་གཉེར་འབད་འབུངས་བྱེད་བཞིན་པའི་སྐབས་ཡིན། ཀིརྟི་དབོན་པོ་དང་ཡོངས་འཛིན་རྣམ་པས་ང་ལ་དོན་རྐྱེན་འདི་དག་གི་སྐོར་ཞིབ་ཆ་གསུང་གི་མེད་པ་ནི་ང་སྲུང་སྐྱོབ་ཀྱི་ཆེད་དུ་ཡིན་པ་འདྲ། ང་ཁྲི་སྟོན་བྱས་ཏེ་ཅུང་མ་འགོར་བར་ང་ཚོའི་ས་ཁུལ་གང་སར་འཁྲུག་རྐྱེན་ལངས་ཏེ་ཟང་ངེ་ཟིང་ངེར་གྱུར་པ་དང་མཚམས་རེར་རྒྱ་ནག་གུང་ཁྲན་གྱི་དམག་དང་གོ་མིན་ཏང་གི་དམག་མིའི་དབར་འཁྲུག་འཛིང་བྱེད་པ། མཚམས་རེར་གུང་ཁྲན་ཏང་གི་དམག་དང་བོད་རིགས་དབར་དམག་འཁྲུག་བྱུང་སྟེ་ཧ་ཅང་འཛིང་རླུང་ཆེན་པོ་ཆགས་ཡོད། ང་རྔ་བར་འགྲོ་ཐེངས་མཐའ་མའི་སྐབས་རྔ་བ་ཀིརྟི་དགོན་པའི་འདབས་སུ་བཅིངས་གྲོལ་དམག་གི་དམག་སྒར་བཏབ་འདུག་པར་མ་ཟད་གང་སར་རྒྱ་དམག་གིས་ཁེངས་འདུག་ང་ནམ་རྒྱུན་ཕྱི་ལ་ཕྱོགས་ཐོན་བྱེད་པ་ཉུང་ཞིང་གནས་སྟངས་དེ་འདྲའི་འོག་ཕྱི་ལ་ཐོན་པའི་གནས་སྟངས་དེ་བས་ཀྱང་ཇེ་ཉུང་དུ་གྱུར་ཡོད། ཕྱོགས་ཕེབས་ཀྱི་སྐབས་ཤིག་ལ་ལམ་བར་གྱི་ལུང་གཤོང་ཆེན་པོ་ཞིག་ཏུ་སྒར་བཏབ་ནས་ཡོད་པའི་སྐབས་ང་ཚོའི་མདུན་གྱི་རི་དང་རྒྱབ་རིའི་མགོ་ནས་གློ་བུར་དུ་གུང་ཁྲན་གྱི་དམག་མི་མང་པོ་ཞིག་རྒྱུགས་ཡོང་བས་ང་ཚོར་འཇིགས་དངངས་ཆེན་པོ་སྐྱེས་བྱུང། ཁོ་ཚོས་ང་ཚོ་ཇག་པ་ཡིན་པའི་དོགས་པ་བྱས་འདུག་པ་དང་ང་ཚོས་ཀྱང་ཁོ་ཚོས་ང་ཚོར་གཏོར་རྒོལ་བྱེད་རྩིས་མིན་ནམ་བསམ་པ་རེད། གནས་སྟངས་གསལ་པོར་ཆགས་རྗེས་རྒྱ་དམག་རྣམས་གཞི་ནས་ཕྱིར་འཐེན་བྱས་སོང། རྒྱ་ནག་གཞུང་གིས་བོད་ཀྱི་ས་ཆ་སོ་སོར་དམངས་གཙོའི་བཅོས་བསྒྱུར་ཟེར་བ་ལག་བསྟར་བྱེད་པའི་སྐབས། བོད་ཀྱི་ས་ཁུལ་ཡོངས་རྫོགས་ནས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་དམག་འཁྲུག་བརྒྱབ་ཡོད་ཅིང། བོད་མི་རྣམས་ལ་གོ་མཚོན་གྱིས་མི་འདང་བ་དང་དྲག་པོའི་སྟོབས་ཤུགས་སྐྱོ་བོ་ཡོད་ན་ཡང་བོད་ཀྱི་ས་ཁུལ་ཡོངས་རྫོགས་སུ་རང་རང་གི་ས་ཁོངས་ནས་རྒྱ་དམག་མཐར་སྐྲོད་གཏོང་སླད། དྲག་རྒོལ་བྱས་ཡོད་འདུག་ང་ཚོའི་ས་ཁུལ་གྱི་མཛོད་དགེ་ཤོག་ཁག་བཅུ་གཉིས་དང་རྔ་བ་རྨེ་བ་སོགས་ཀྱི་བོད་མི་རྣམས་ཀྱིས་སོ་སོའི་ས་ནས་གུང་ཁྲན་ལ་ངོ་རྒོལ་དམག་འཐབ་ཛ་དྲག་བྱུང་འདུག་པ་དང། མཛོད་དགེ་བན་ཡུལ་གྱི་དམག་འཁྲུག་སྐབས་བོད་མི་ཤིན་ཏུ་མང་པོ་བསད་ཡོད། བོད་དམག་ཕལ་ཆེ་བ་བསད་ཟིན་པའི་སྐབས་བུད་མེད་ཚོས་རྒྱང་ནས་བལྟས་ཏེ་རང་གི་ཁྱོ་ག་གསོད་མཁན་སུ་ཡིན་པ་དེའི་སྐེ་ལ་འཇུས་ནས་མཉམ་དུ་རི་ཆུའི་ནང་དུ་ལྕེབས་པའི་ལོ་རྒྱུས་ཀྱང་ཡོད། ཨ་མདོའི་ནང་དུ་རྒྱ་དང། དམག་རྒྱག་མཁན་སྐད་གྲགས་ཆེ་ཤོས་ནི་ཚ་ཁོ་ཁྲོ་ཆུ་དཔོན་པོ་དང་མཛོད་དགེ་ཕྱོགས་ཀྱི་བན་ཡུལ་དང་མཚོ་སྔོན་ཕྱོགས་ཀྱི་སྣང་ར་སོགས་ཡིན་ཕྱིས་སུ་རྒྱ་གར་ནང་བོད་གཞུང་ཟློས་གར་ཚོགས་པ་ནས་སྣང་རའི་རྒྱ་ཁོའི་དམག་འཁྲུག་གི་གཏམ་བརྗོད་ཟློས་གར་ཞིག་ཀྱང་བརྒྱབ་མྱོང་ཡོད། གསན་མཁན་རྣམ་པ་ཚོ། ཐེངས་འདིའི་གསུང་རྩོམ་དེ་ག་བཞག་ནས་ལེ་ཚན་རྗེས་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། ལེ་ཚན་དེ་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཕྲན་བྱམས་པ་ཕུན་ཚོགས་ཡིན།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ལ་གལ་ཆེའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རིང་ཐུགས་བརྩེ་བ་ཆེན་པོའི་སྒོ་ནས་ལ་དྭགས་ཁུལ་ལ་གནས་བཞུགས་བོད་མི་རྣམས་ལ་མཇལ་ཁ་བསྩལ་གནང་མཛད་སྐབས་བོད་མི་རྣམས་ནས་བོད་ཡིག་ངེས་པར་དུ་སློབ་སྦྱོང་བྱེད་དགོས་པའི་ལམ་སྟོན་བཀའ་སློབ་སྩལ་གནང་མཛད་འདུག་ཡང། རྒྱ་ནག་གཞུང་གི་དཔོན་རིགས་ཚོས་བོད་མི་དང་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་མི་རིགས་ཀྱི་ཆོས་དད་རང་དབང་ལ་བརྩི་མེད་རྡོག་རོལ་ཚབས་ཆེ་བཏང་སྟེ་ཆོས་ཕྱོགས་ཀྱི་གནས་ཆེན་ཁག་ལ་ཡུལ་སྐོར་སྤྲོ་འཆམ་པ་མང་བ་བཏང་སྟེ་རང་གི་དྲིལ་བསྒྲགས་བྱས་པ་དང་དུས་མཚུངས་བོད་མི་དང་ཡུ་གུར་མི་རིགས་ཚོར་ཆོས་ཕྱོགས་ཀྱི་བྱེད་སྒོ་སྤེལ་རྒྱུར་དམ་དྲག་བྱེད་བཞིན་འདུག་ཡང། རྒྱ་ནག་གཞུང་གིས་ཆིང་ཀང་ཡུལ་དེའི་ཕྱི་སྲིད་བློན་ཆེན་གྱི་གོ་གནས་ནས་གནས་དབྱུང་བཏང་བའི་རྗེས་སུ་གསལ་བཤད་གང་ཡང་མ་བྱས་པར་ཁོ་པའི་མིང་རྒྱ་ནག་གི་ཕྱི་སྲིད་ལས་ཁང་གི་དྲ་རྒྱའི་ནང་ནས་ཀྱང་ད་རིང་ནག་བསུབ་བཏང་འདུག་ཡང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐི་ནི་བྷིལ་ཀིན་མཆོག་གིས་ཀྲོང་ཀའི་ནང་ཨ་རིའི་གཞུང་ཚབ་གསར་པ་ཞིག་དབུ་འབྱེད་གནང་སྐབས་རྒྱ་ནག་གཞུང་ནས་ལྷོ་ཞི་བདེ་རྒྱ་མཚོའི་བརྒྱུད་ཀྱི་ཡུལ་གྲུ་ཁག་ནང་ཇག་བཅོམ་ལང་ཤོར་གྱི་མ་རྩ་བཙུགས་པའི་ཉེན་ཁ་ཁག་གི་སྐོར

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་དབྱངས་སྒྲོལ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན།